ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང། བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པ་དབྱུག་ཟླའི་ཚེས་ཉི་ཤུ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་གཅིག་པའི་ཚེས་གཉིས། རེས་གཟའ་ཕུར་བུའི་ཉིན་གྱི་ལས་རིམ་འདི་ད་ལྟ་འགོ་ཚུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་འདི་བཀོད་སྒྲིག་གནང་མཁན། ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་འགུལ་འདི་རིམ་པས་སྙན་སྒྲོན་ཞུ་རྒྱུ་རེད། དེ་རིང་གི་ལས་རིམ་ཁག་ཐོག་མར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སེམས་ཀྱི་བདེ་སྐྱིད་ནི། སྨོན་ལམ་བརྒྱབ་ནས་འགྲུབ་རྒྱུ་མེད་པར། སེམས་ཀྱི་བདེ་སྐྱིད་དཀྲུག་མཁན་ལ་དོ་སྣང་གིས་སེམས་ཞི་བདེ་ཡོང་ཐབས་གནང་དགོས་པའི་བཀའ་སློབ་གནང་ཡོད་པའི་སྐོར། དེ་རིང་གི་གལ་ཆེའི་གསར་འགྱུར་ཁག་ཅིག་དང། དེ་ནས། སོག་ཡུལ་དགའ་ལྡན་དགོན་པའི་མཁན་པོ་ཆོས་ཀྱི་རྒྱལ་མཚན་ལགས་ཀྱིས། ལོ་ངོ་སུམ་ཅུ་ལྷག་གི་རིང་མཁན་པོའི་ལས་ཁུར་བཞེས་པའི་རིང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཐེངས་ལྔ་ཙམ་སོག་ཡུལ་དུ་གདན་ཞུ་གནང་ཡོད་པ་སོགས་ཀྱི་བྱས་རྗེས་རླབས་ཆེན་བཞག་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དེ་ནས་ཉེ་ཆར་ཨ་རིའི་ཕྱི་སྲིད་དྲུང་ཆེ་དང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ངོ་འཕྲད་སྐབས་བོད་ཀྱི་གནད་དོན་གླེང་སློང་བྱུང་ཡོད་པ་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱིས་གསལ་བསྒྲགས་གནང་ཡོད་པ་རེད། རིང་མིན་ཨ་རིའི་སྲིད་འཛིན་དང། རྒྱ་ནག་གི་སྲིད་འཛིན་མཇལ་འཕྲད་སྐབས་བོད་དོན་སྐོར་གླེང་མིན་དང། ཨ་རིའི་ངོས་ནས་བོད་ཀྱི་གནད་དོན་ཐད་འགྱུར་མེད་ཀྱི་རྒྱབ་སྐྱོར་ཡོད་པ་མཚོན་པ། བོད་རྒྱའི་གནད་དོན་ཉམས་ཞིབ་པས་ངོས་འཛིན་གནང་གི་ཡོད་པའི་སྐོར་ཞིག་དང། མཇུག་ཏུ། ཐེངས་འདིའི་བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་ནང། ཨོ་སི་ཀྲུ་ལི་ཡའི་ནང་རྟེན་གཞི་བྱེད་པའི། ཨོ་གླིང་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ། ཁང་གསར་བསྟན་འཛིན་བློ་བཟང་ལགས་དང་ལྷན་དུ། ཨོ་གླིང་ནང་བོད་དོན་གནས་སྟངས་དང། ལས་འགུལ་ཞེས་པའི་བརྗོད་གཞིའི་ཐོག། གླེང་མོལ་ཞུས་པ་ཞིག་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་ཐོག་མར། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། སེམས་ཀྱི་བདེ་སྐྱིད་ནི། སྨོན་ལམ་བརྒྱབ་ནས་འགྲུབ་རྒྱུ་མེད་པར། སེམས་ཀྱི་བདེ་སྐྱིད་དཀྲུག་མཁན་ལ་དོ་སྣང་གིས་སེམས་ཞི་བདེ་ཡོང་ཐབས་གནང་དགོས་པའི་བཀའ་སློབ་གནང་ཡོད་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་བློ་བྷེ་ལགས་ཀྱིས་བཏང་གནང་བ་ཞིག་གཤམ་དུ་གསན་རོགས་གནང། བོད་མིའི་དབུ་ཁྲིད་གོང་ས་མཆོག་གིས་བཞུགས་སྒར་ཕོ་བྲང་དུ་སྤྱི་ཟླ་བཅུ་གཅིག་པ་གི་ཚེས་པ་གཉིས་ཀྱི་ཉིན་མོ། ལྷོ་ཀོ་རི་ཡའི་མཁན་པོ་ཅིན་འོག་སོགས་དད་ལྡན་སེར་སྐྱ་ཕོ་མོ་བརྒྱ་ཕྲག་བརྒལ་བར་མཇལ་ཁ་བཀའ་སློབ་བསྩལ་ཡོད་ཅིང། སྐབས་དེར་མགོན་པོ་གང་ཉིད་ཀྱིས་དེང་སང་འཛམ་གླིང་འདིར་སྔར་སངས་རྒྱས་ཀྱི་ཆོས་མ་དར་བ་གི་ཡུལ་གྲུ་ཁག་ནང་ཆོས་ལ་དོ་སྣང་གསར་པ་སླེབས་བཞིན་པ་དང། ལྷག་པར་ནང་པའི་སེམས་ཁམས་རིག་པ་དང་འབྲེལ་བ་གི་སྐོར་ལ་ནུབ་ཕྱོགས་རྒྱལ་ཁབ་ཁག་ཏུ་དོ་སྣང་ཇེ་ཆེ་འགྲོ་བཞིན་པ་གི་ཁར། ང་ཚོ་ཚང་མས་སེམས་ཀྱི་བདེ་སྐྱིད་གལ་ཆེན་དུ་བརྩི་གི་ཡོད་པ་དང།
སེམས་ཀྱི་བདེ་སྐྱིད་ནི་སྨོན་ལམ་བརྒྱབ་ནས་འགྲུབ་རྒྱུ་མེད་པར། སེམས་དཀྲུགས་མཁན་ལ་དོ་སྣང་གིས་སེམས་ནང་ཞི་བདེ་ཡོང་ཐབས་གནང་དགོས་པའི་བཀའ་ཕེབས་དོན། ད་རིང་ཁ་སང་ཞིག་འཛམ་བུ་གླིང་འདི་སྒང་ལ་ཡག། སྔར་སངས་རྒྱས་པའི་ཆོས་མ་དར་སའི་ལུང་པའི་ནང་ལོགས་ལ། སངས་རྒྱས་པའི་ཆོས་ལ་དོ་སྣང་གསར་པ་བྱེད་ཡག་ཅིག་དང། ལྷག་པར་སེམས་ཁམས་རིག་པ་དང་འབྲེལ་བའི་སྐོར་ལ། ནུབ་ཕྱོགས་རྒྱལ་ཁབ་ནང་ལོགས་ནས་དོ་སྣང་བྱེད་མཁན་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་ང་ཚན་རིག་པ་ངོ་ཤེས་པ་མང་པོ་ཡོད་རེད། ཆོས་དད་ཡོད་མ་རེད། ཆོས་ལ་མ་ལན་གོ་སོང་སེམས་ཁམས་རིག་པའི་སྐོར་ནས་དོ་སྣང་བྱས་ཡོང་དུས་གཞི་ནས། ནང་པའི་གཞུང་གི་ནང་ལོགས་ལ་གསུངས་པ་དེ་དོ་སྣང་བྱེད་ཀྱི་འདུག་ག་ག་ད་ང་རང་ཚང་མ་ལོག་ད་སེམས་སྐྱིད་པོ་བྱུང་ན་བདེ་སྐྱིད་གལ་ཆེན་པོ་བརྩི་གི་འདུག་ག་ད་སེམས་ཀྱི་བདེ་སྐྱིད་ཟེར་ཡ་དེ་སྨོན་ལམ་རྒྱབ་ནས་འགྲུབ་ཡག་ཅིག་ཕལ་ཆེར་མ་རེད་པ། སེམས་བདེ་སྐྱིད་སེམས་ཀྱི་བདེ་སྐྱིད་དཀྲུག་མཁན་དེ་ག་རེ་ཡིན་པ་དེ་དོ་སྣང་བྱས་ནས་དེའི་ཐོག་ནས་ཨེ་ནས་སེམས་ཞི་བདེ་ཡོང་ཡག་བྱེད།
གཞན་ཡང་མགོན་པོ་གང་ཉིད་ཀྱིས་ཀོ་རི་ཡ་གི་ཆོས་གྲོགས་ཚོ་དང་ང་ཚོ་ཚང་མ་བཅོམ་ལྡན་འདས་ཀྱི་རྗེས་འབྲང་དང། ཤེས་རབ་ཀྱི་ཕ་རོལ་ཏུ་ཕྱིན་པ་ལ་དོ་སྣང་བྱེད་མཁན་གཅིག་གྱུར་ཆགས་ཡོད་པས། ཕྱོགས་གཅིག་ནས་ང་ཚོ་མི་ཡིན་པ་གི་ཆ་ནས་འཛམ་གླིང་འདིར་བརྩེ་བ་གོང་འཕེལ་དུ་གཏོང་རྒྱུ་དང། ལྷག་པར་ང་ཚོ་བཅོམ་ལྡན་འདས་བྱམས་སྙིང་རྗེ་གཙོ་བོར་གསུང་མཁན་གྱི་སྟོན་པ་ཞིག་གི་རྗེས་འབྲང་ཡིན་སྟབས། འཛམ་གླིང་སྤྱི་ལ་བྱམས་བརྩེ་གོང་འཕེལ་གཏོང་རྒྱུ་ནི་ང་ཚོ་ཚང་མའི་ལས་འགན་རེད་ཅེས་བཀའ་གནང་གི་འདུག། ཨེ་ནས་ད་རིང་འདིར་ཆོས་གྲོགས། ང་ཚོ་ཀོ་རི་ཡའི་ཆོས་གྲོགས་འདུག་སེ་མཇལ་བ་རེད། ང་རང་ཚོ་ཚང་མ་ལོ། བཅོམ་ལྡན་འདས་ཀྱི་རྗེས་སུ་འབྲང་མཁན། པྲ་ཛྙཱ་པཱ་ར་མི་ཏཱ་ཟེར་ཡག་དེ། དོ་སྣང་བྱེད་མཁན་ཅིག་ང་ཚོ་གཅིག་གྱུར་ཆགས་བསྡད་ཡོད་རེད། ཕྱོགས་གཅིག་ནས་ང་རང་ཚོ་མི་ཡིན་པའི་ཆ་ནས་འཛམ་བུ་གླིང་འདི་སྒང་གི་བརྩེ་བ་ཟེར་ཡག་དེ་ཡག་གོང་འཕེལ་གཏོང་ཡག་ཅིག་དང། ལྷག་པར་དུ་ཡང་ང་ཚོ་འདི་ཡིན་ཏེ་བཅོམ་ལྡན་འདས་ཀྱི་རྗེས་འབྲངས། བྱམས་སྙིང་རྗེ་ཟེར་ཡག་དེ་གཙོ་བོ་གསུང་མཁན་གྱི་སྟོན་པ་གཅིག་གི་རྗེས་འབྲང་ཡིན་དུས་རྩ་ནས་ང་རང་འཛམ་བུ་གླིང་འདི་སྒང་ལ། བྱམས་བརྩེ་ཟེར་ཡག་དེ་གོང་འཕེལ་གཏོང་ཡག་དེ་ང་ཚོ་ཚང་མ་ལོག་ལས་འགན་རེད་ད། ཡང་གོང་ས་མཆོག་གིས་མགོན་པོ་གང་ཉིད་ཀྱི་ཐུགས་རྒྱུད་ལ་ཚོགས་ལམ་གྱི་རྟོགས་པ་བརྙེས་པ་དང། སྦྱོར་ལམ་དགའ་རབ་ཡོང་གི་ཡོད་པ་གི་བཟོ་ཡོད་པ། དེ་མུ་མཐུད་ནས་སྒོམ་ཡོང་དུས་མཐོང་ལམ་ཐོབ་རྒྱུ་ཡིན་པ་མ་ཟད། ས་བཅུ་ལམ་ལྔ་བགྲོད་ནས་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་རྒྱུ་དེ་བློའི་ནང་ཧ་ཅང་གསལ་བོ་འདུག་ཅེས་བཀའ་གནང་གི་འདུག། ང་དེ་ནས་ཡང་ཚོགས་ལམ་ཕལ་ཆེར་ཐོབ་ཡོད་རེད། ད་སྦྱོར་ལམ།
འགྱུར་བ་ཅིག་ཡོང་གི་ཡོད་པའི་ཚོར་བ་ཞིག་འདུག། ད་ཉོན་ཤིང་སྐྱོ་བོ་ངས། ད་དེ་མུ་མཐུད་ནས་སྒོམ་ཡོང་དུས་མཐོང་ལམ་ཐོབ་ཡོང་གི་རེད། ང་རང་ཕལ་ཆེར་དུ་ཚོད་དཔག་རུ་བྱེད་དུས་ཚོགས་ལམ་ཐོབ་ཡོད་རེད། ད་སྦྱོར་ལམ་སྒང་ལ་ཡར་འགྲོ་བསྡད་ཀྱི་ཡོད་རེད། དེ་ནས་ས་དང་པོ་གཉིས་པ་གསུམ་པ་བཞི་པ་དུ་བྱས་ནས་ཨེ་ནི་ས་བཅུ། ས་བཅུ་ལམ་ལྔ་འདི་བགྲོད་ནས་ཨེ་ནི་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཡག་ཅིག་གིས། གང་ལྟར་བོད་སྐད། བློའི་ནང་ལ་གསལ་པོ་ཞུ་རྒྱུ་འདུག་འདུག་བསམ་བློ་གཏོང་གི་ཡོད་ངེས་རེད། ཡང་གོང་ས་མཆོག་གིས་ད་དུང་ལྷོ་ཀོ་རི་ཡ་གི་དད་ལྡན་པ་ཚོར་སངས་རྒྱས་ཀྱི་ཆོས་ནི། སེམས་ལ་བཟོ་བཅོས་བརྒྱབ་ནས་འགྲོ་དགོས་པ་ཞིག་ཡིན་པ་དེ་ཧ་ཅང་ཡག་པོ་རེད། བསམ་བློ་གཏོང་སྟངས་ཀྱི་ཐོག་ནས་སེམས་ཀྱི་ཞི་བདེ་སླེབས་ཡོང་དུས་ཚེ་སྒྲུབ་ཞེས་ཟུར་དུ་ངས་དམིགས་བསལ་དོ་སྣང་བྱེད་ཀྱི་མེད་པར། གང་ལྟར་སེམས་ཀྱི་ཞི་བདེ་དེས་ལུས་ཀྱི་འབྱུང་བ་ཆ་སྙོམས་པ་ནི་ཚེ་སྒྲུབ་ངོ་མ་དེ་ཡིན་པ་སོགས་བཀའ་སྩལ་བར། ལྷོ་ཀོ་རི་ཡའི་དད་ལྡན་པ་ཚོས་དགའ་དད་སྤྲོ་གསུམ་གྱི་སྒོ་ནས་གོང་ས་མཆོག་ལ་རང་གི་བསམ་ཚུལ་ལྷུག་བརྗོད་དང། ཆོས་ཀྱི་ཉམས་ལེན་དང་འབྲེལ་བའི་དཀའ་གནད་ལ་དྲི་བ་དྲིས་ལན་སོགས་ཀྱང་གནང་ཡོད་སྐད།
བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་སྦེ་ཡིན། གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། སྙན་སྒྲོན་ཞུ་མཁན། ལྷན་ལྷུན་གྲུབ་ཚེ་རིང་ཡིན། བོད་ཀྱི་གློག་བརྙན་འཁྲབ་ཁྲིད་པ་གྲགས་ཅན་འདས་པོ་པད་མ་ཚེ་བརྟན་ལགས་ཀྱི་གློག་བརྙན། གངས་གཟིག་ལ། Tokyo། རྒྱལ་སྤྱིའི་གློག་བརྙན་དུས་སྟོན་གྱི་བྱ་དགའ་མཐོ་ཤོས་དེ་ཐོབ་གནང་ཡོད་འདུག་དེ་ཡང་ཕྱི་ཟླ་བཅུ་གཅིག་པའི་ཚེས་གཅིག་ཉིན། Tokyo། རྒྱལ་སྤྱིའི་གློག་བརྙན་དུས་སྟོན་ཐེངས་གསུམ་སོ་དྲུག་པའི་བྱ་དགའ་གསལ་བསྒྲགས་གནང་པའི་ནང། བོད་ཀྱི་གློག་བརྙན་འཁྲབ་ཁྲིད་པ་གྲགས་ཅན་འདས་པོ། པད་མ་ཚེ་བརྟན་ལགས་ཀྱི་གློག་བརྙན། གངས་གཟིག་ལ། Tokyo Grand Prix Prize། ཞེས་གློག་བརྙན་དུས་སྟོན་དེའི་བྱ་དགའ་མཐོ་ཤོས་དེ་ཐོབ་གནང་འདུག་གངས་གཟིག་ཅེས་པའི་གློག་བརྙན་འདི་ནི་གངས་གཟིག་ཅིག་འབྲོག་པའི་ཁྱིམ་ཚང་དུ་འཛུལ་ནས་ལུག་དགུ་བསད་པའི་རྗེས། ཁྱིམ་མི་ཚོས་གངས་གཟིག་དེ་བསད་མ་བསད་པའི་རྩོད་གླེང་བྱས་པའི་ནང་དོན་བརྒྱུད། མི་དང་སྲོག་ཆགས་གཉིས་ཇི་ལྟར་མཉམ་དུ་འཚོ་སྡོད་བྱེད་པའི་སྐོར་གྱི་གཏམ་རྒྱུད་བཤད་ཡོད་པ་དང། གློག་བརྙན་དེ་བཞིན་ཨེ་ཤི་ཡའི་གློག་བརྙན་དུས་སྟོན་ཆེ་གྲས་གསུམ་གྱི་འོས་མིའི་ནང་བདམས་ཐོན་བྱུང་ཡོད་པ་རེད་འདུག་གློག་བརྙན་འདི་ནི་འདི་ལོ་ཕྱི་ཟླ་ལྔ་པའི་ནང་འདས་གྲོངས་སུ་གྱུར་བའི་བོད་ཀྱི་གློག་བརྙན་འཁྲབ་ཁྲིད་པ་གྲགས་ཅན་པད་མ་ཚེ་བརྟན་ལགས་ཀྱིས་འཁྲབ་ཁྲིད་གནང་བའི་གློག་བརྙན་མཐའ་མ་གཉིས་ཀྱི་གྲས་ནས་གཅིག་ཡིན་པ་རེད་འདུག། ཡང། སྐུའི་གཅུང་མོ་བཀའ་ཟུར་རྗེ་བཙུན་པད་མ་མཆོག་ལ་ཆེ་བསྟོད་དང་བཀའ་དྲིན་རྗེས་དྲན་གྱི་མཛད་སྒོ་དེར། བོད་མིའི་སྒྲིག་འཛུགས་ཀྱི་དབྱིན་ཡུལ་སྐུ་ཚབ་དོན་གཅོད་བསོད་ནམས་ཕ་ར་སི་ལགས་མཉམ་ཞུགས་གནང་ཡོད་པའི་སྐོར། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག་དེ་ཡང། དབྱིན་ཡུལ་ནང་གི་བོད་ཕྲུག་ཁྱིམ་སྡེའི་སློབ་ཟུར་ཚོགས་པའི་ངོས་ནས་སྐུའི་གཅུང་མོ་བཀའ་ཟུར་རྗེ་བཙུན་པད་མ་མཆོག་ལ་ཆེ་བསྟོད་དང་བཀའ་དྲིན་རྗེས་དྲན་གྱི་མཛད་སྒོ་དེ་ཁ་ཉིན། ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་བརྒྱད་ཉིན་གནང་བ་དང། མཛད་སྒོའི་སྐབས་བོད་མིའི་སྒྲིག་འཛུགས་ཀྱི་དབྱིན་ཡུལ་སྐུ་ཚབ་དོན་གཅོད་བསོད་ནམས་བྷྲ་ཟི་ལགས་ཀྱིས་དབྱིན་ཡུལ་བོད་རིགས་ཚོགས་པའི་ཆེ་བསྟོད་ཀྱི་གཟེངས་རྟགས་དེ་སྐུའི་གཅུང་མོ་བཀའ་ཟུར་རྗེ་བཙུན་པད་མ་མཆོག་ལ་འབུལ་བཞེས་གནང་བ་དང་སྦྲགས། སྐུའི་གཅུང་མོ་མཆོག་གིས་བཙན་བྱོལ་ནང་གི་བོད་ཕྲུག་སྟོང་ཕྲག་མང་པོར་སློབ་སྦྱོང་གི་གོ་སྐབས་བསྐྲུན་གནང་བའི་སྐོར་དང་བོད་མིའི་སྒྲིག་འཛུགས་ཀྱི་བོད་མི་མང་སྤྱི་འཐུས་ལྷན་ཁང་གིས་བོད་ཀྱི་ཨ་མ་ཞེས་པའི་གཟེངས་རྟགས་འབུལ་བཞེས་གནང་བ་སོགས་ཀྱི་སྐོར་ཆེ་བསྟོད་ཤོག་དྲིལ་གནང་ཡོད་པ་རེད་འདུག་ཡང་མཛད་སྒོའི་སྐབས་དབྱིན་ཡུལ་ནང་གི་བོད་ཕྲུག་ཁྱིམ་སྡེའི་སློབ་ཟུར་ཚོགས་པའི་ཆེ་བསྟོད་ཀྱི་གཟེངས་རྟགས་ཤིག་ཀྱང་སྐུའི་གཅུང་མོ་བཀའ་ཟུར་རྗེ་བཙུན་པད་མ་མཆོག་ལ་ཕུལ་བ་དེ་བཀའ་ཟུར་སྟག་ལྷ་སྐལ་བཟང་དབྱངས་སྐྱིད་ལགས་ཀྱིས་གནང་ཡོད་པ་རེད་འདུག་མཛད་སྒོའི་ཐོག་སྐུའི་གཅུང་མོ་རྗེ་བཙུན་པད་མ་མཆོག་གིས་བོད་མི་རྣམས་ཀྱིས་རང་གི་སྐད་ཡིག་དང་རིག་གཞུང་བདག་གཉེར་དང་ནང་ཁུལ་འཆམ་མཐུན་གནང་དགོས་པའི་སྐོར་དང། དབྱིན་ཇིའི་མི་སེར་རྣམས་ཀྱིས་ང་ཚོར་བོད་པ་ལས་ཁམས་པ་དང་ཨ་མདོ་དང་དབུས་གཙང་ལ་ངོས་བཟུང་གི་ཡོད་པ་མ་རེད་ཅེས་གསུངས་ཡོད་པ་རེད་འདུག་གཞན་ཡང་སྐུའི་གཅུང་མོ་བཀའ་ཟུར་རྗེ་བཙུན་པད་མ་མཆོག་དང་བཀའ་ཟུར་བསྟན་པ་ཚེ་རིང་རྣམ་གཉིས་ཀྱིས་དབྱིན་ཡུལ་གྱི་བོད་ཁང་དང། བོད་ཀྱི་སྐད་ཡིག་དང་རིག་གཞུང་སློབ་གྲྭ་གཉིས་ལ་གཟིགས་སྐོར་དང། དབྱིན་ཇི་སློབ་གཉེར་ཁང་ཞིག་ལ

སོག་ཡུལ་དགའ་ལྡན་དགོན་པའི་མཁན་པོ་ཆོས་ཀྱི་རྒྱལ་མཚན་ལགས་ཀྱིས་ལོ་ངོ་སུམ་ཅུ་ལྷག་གི་རིང་མཁན་པོའི་ལས་ཁུར་བཞེས་པའི་རིང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཐེངས་ལྔ་ཙམ་སོག་ཡུལ་དུ་གདན་ཞུ་གནང་ཡོད་པ་སོགས་ཀྱི་བྱས་རྗེས་རླབས་ཆེན་བཞག་ཡོད་པའི་སྐོར། ང་ཚོའི་སྒང་ཏོག་ཁུལ་དུ་ཡོད་པའི་ས་གནས་ཀྱི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་གནང་བ་ཞིག་གསན་རོགས་གནང། སོག་ཡུལ་དགའ་ལྡན་དགོན་པའི་ངོ་དེབ་ཐོག་གནས་ཚུལ་སྤེལ་གསལ་ལྟར་ན་བདུན་ཕྲག་སྔོན་མ་སོག་ཡུལ་དགའ་ལྡན་དགོན་པའི་མཁན་པོ་ཆོས་ཀྱི་རྒྱ་མཚོ་ལགས་མཁན་པོའི་ལས་སྣེ་ནས་དགོངས་པ་ཞུས་གནང་ཡོད་པ་འཁོད་ཡོད་འདུག་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་རུ་སོག་སྐུ་ཚབ་དོན་གཅོད་ཏི་ལོ་རིན་པོ་ཆེ་ལགས་སུ་གནས་ཚུལ་དེ་དང་འབྲེལ་བའི་སྐོར་བཅར་འདྲི་ཞུས་པར་ཁོང་གིས་དགའ་ལྡན་དགོན་པའི་མཁན་པོ་ཆོས་ཀྱི་རྒྱ་མཚོ་ལགས་ཀྱིས་འདས་པའི་ལོ་ངོ་སུམ་ཅུ་ལྷག་ཙམ་རིང་དགའ་ལྡན་དགོན་པའི་མཁན་པོ་དང་སོག་ཡུལ་ནང་གི་ནང་པ་ཡོངས་ཀྱི་དབུ་བླ་ཆགས་ཀྱི་ཡོད་པ་དང་ཁོང་མཁན་པོར་བསྐོ་གཞག་གནང་པའི་སྐབས་སོག་ཡུལ་དེ་བཞིན་དམར་ཤོག་ནས་མང་གཙོའི་ལམ་ལུགས་སུ་བསྒྱུར་བའི་དུས་ཚོད་གཉན་འཕྲང་ཅན་དང་ལྷག་པར་དུ་སོག་ཡུལ་ནང་ཆབ་སྲིད་དཔལ་འབྱོར་དང་ཆོས་ཕྱོགས་སོགས་ཀྱི་དུས་ཚོད་ཛ་དྲག་པའི་སྐབས་སུ་ཁོང་ནས་མཁན་པོའི་ཐུགས་འགན་བཞེས་ཡོད་པ་མ་ཟད་ཁོང་མཁན་པོ་གནང་པའི་རིང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཐེངས་ལྔ་ཙམ་སོག་ཡུལ་དུ་གདན་ཞུ་གནང་ཡོད་པ་དང་དེ་མིན་སོག་ཡུལ་ནས་གྲྭ་རྒྱུན་མང་པོ་ཞིག་རྒྱ་གར་ནང་སློབ་གཉེར་ཆེད་དུ་བཏང་ཡོད་པ་སོགས་ཀྱི་བྱས་རྗེས་རླབས་ཆེན་ཞིག་བཞག་ཡོད་པ་གསུངས་བྱུང། དེ་སོང་ཙང་ད་འདས་པའི་ལོ་སུམ་ཅུ་འདི་ནང་ལ་ཡང་ཁོ་རང་ད་ལས་ཐོག་གི་ད་གཅིག་མཁན་པོ་ཡིན་པའི་སྐབས་དེར་ཡང་ད་ང་རང་གི་ཧ་གོ་མདོ་ལ་ཡང་སྐྱབས་མགོན་རིན་པོ་ཆེ་ཕལ་ཆེར་ཐེངས་མ་བཞི་དང་ལྔ་བར་ལ་ཡང་ཕལ་ཆེར་ད་ཐེངས་མ་ལྔ་ཙམ་ཅིག་ཡིན་པ་ཡོད་དེ་འདྲའི་ཅིག་སོག་པོ་ལ་ཡང་དེ་འདྲའི་ཞུ་ཐུབ་ཡག་གི་གོ་སྐབས་བྱུང་ཡོད་རེད། ཨ་སྐྱབས་མགོན་རིན་པོ་ཆེ་སོག་པོ་ལ་ཡར་གདན་འདྲེན་ཞུ་ཡས་དེ་ཁོ་ལས་སླ་པོ་ཐོག་ནས་ཁོ་གདན་འདྲེན་ཞུ་ཐུབ་ཡོག་མ་རེད་ཨ་སོག་པོ་གི་ཁྱིམ་མཚེས་རྒྱལ་ཁབ་ཨ་རི་ང་རང་ཚོ་ཅིག་རྒྱ་མི་གི་གནོན་ཤུགས་དང་རྐྱེན་ཅིག་ཁ་སོག་དེ་འདྲ་གི་ཐོག་ནས་དཀའ་ངལ་མང་པོ་ཅིག་འཕྲད་ཡོག་དེ་ཡིན་ན་ཡང་དཀའ་ངལ་ཆེ་ཆུང་ལ་མ་ལྟོས་པའི་ཁོ་རང་སྐུ་ལས་བསྐྱོན་བྱས་ནས་ཨ་དེ་འདྲ་གནང་བཞག་པ་མང་པོ་ཡོག་རེད་ཁོ་རང་ལས་ཐོག་སྐབས་ལ་ཡར་ཨ་ནི་རྒྱ་གར་ལ་ཡར་གྲྭ་རྒྱུན་བཏང་བཞག་པ་ཡང་གནས་ཚུལ་མང་པོ་བྱུང་ཡོད་རེད་ཨ་ད་ག་ནང་བཞིན་གྱི་ད་གྲྭ་རྒྱུན་གཅིག་པོ་ཙམ་མིན་པར་ཡང་ད་ག་ནང་བཞིན་གྱི་ལྟེ་གནས་ཁང་གཞན་པ་དཔེར་ན་ཝ་ར་ཎ་མཐོ་སློབ་དང་ད་ག་ནང་བཞིན་གྱི་ནི་ལྟེ་གནས་ཁང་གཞན་པ་དེ་པ་ལ་ཡར་སློབ་སྦྱོང་བྱེད་ག་དེ་འདྲའི་མང་པོ་བཏང་ཡོད་པ་མ་ཟད་པའི་གི་ཨ་ནི་ཁོ་རང་ཚོ་ཡང་སློབ་སྦྱོང་མཐར་ཕྱིན་པ་ཕྱིན་བྱས་ནས་ཨ་ནི་ཡང་སོག་པོ་ལ་ཡར་ཕེབས་བྱས་ནས་ཨ་ནི་བསྟན་པའི་ཞབས་ཞུ་ལ་ཡར་ཕན་ཐོགས་མཁན་མང་པོ་བྱུང་ཡོད་རེད།
མཁན་པོ་བླ་མ་ཆོས་ཀྱི་རྒྱ་མཚོ་ལགས་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོ་ནས་བཟུང་སོག་ཡུལ་དགའ་ལྡན་དགོན་པའི་མཁན་པོའི་ལས་ཁུར་ཞུས་འདུག་ཅིང་ཁོང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གསུམ་ལོར་རྡ་ས་རིགས་ལམ་སློབ་གཉེར་ཁང་དུ་ལོ་གཉིས་ཙམ་གྱི་རིང་སློབ་སྦྱོང་གནང་རྒྱུའི་གོ་སྐབས་ཐོབ་ཡོད་འདུག་ཁོང་གི་ཚབ་ཏུ་འབྲས་སྤུངས་སྒོ་མང་གྲྭ་ཚང་ནས་སློབ་གཉེར་མཐར་སོན་གྱིས་དགེ་ལུགས་རྒྱུགས་སྤྲོད་བརྒྱུད་དགེ་བཤེས་ལྷ་རམས་པའི་མཚན་རྟགས་བཞེས་མཁན། སོག་པོའི་དགེ་འདུན་པ་རྗེ་བཙུན་རྡོ་རྗེ་ལགས་མཁན་པོ་གསར་པར་བསྐོ་བཞག་གཏན་འཁེལ་བྱུང་ཡོད་འདུག་སྤྱིར་སོག་ཡུལ་ནས་དགེ་བཤེས་ལྷ་རམས་པ་ཐོན་མཁན་མང་པོ་བྱུང་ཡོད་ན་ཡང་ད་ལྟའི་ཆར་སོག་པོའི་དགེ་འདུན་པའི་ཁྲོད་དགེ་ལུགས་རྒྱུགས་སྤྲོད་བརྒྱུད་དགེ་བཤེས་ལྷ་རམས་པ་ཨང་དང་པོ་ཐོབ་མཁན་མཁན་པོ་གསར་པ་རྗེ་བཙུན་རྡོ་རྗེ་ལགས་ཁོང་གཅིག་པོ་དེ་ཆགས་ཀྱི་ཡོད་པ་རུ་སོག་སྐུ་ཚབ་དོན་གཅོད་ཏི་ལོ་རིན་པོ་ཆེ་ལགས་ཀྱིས་མུ་མཐུད་གསུངས་དོན། ད་ལོ་དྲོ་གཅིག་ཆགས་ཞེས་པའི་ཐོག་ཕ་ཆེན།

རྗེ་བཙུན་དམ་པའི་སྐུ་ཐོག་གོང་མའི་གོང་མ་རྣམས་ཀྱིས་ཕྱག་བཏབ་པ་ཞིག་ཡིན་པ་དང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བཞི་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུའི་བར་ཨུ་རུ་སུ་དམར་ཤོག་སྤྱི་མཐུན་རྒྱལ་ཁབ་འོག་དགོན་པ་འདི་ཉམས་ཆག་ཧ་ཅང་ཆེན་པོ་ཕྱིན་ནས་མཐར་དགོན་པ་སྒོ་བརྒྱབ་དགོས་པའི་གནས་སྟངས་ཤིག་ཏུ་གྱུར་ཡོད་འདུག་ད་ལྟའི་ཆར་དགོན་པ་དེ་སླར་གསོ་བྱུང་སྟེ་དགོན་པ་དེ་བཞིན་སོག་ཡུལ་ནང་གི་མ་དགོན་གཙོ་བོ་དེ་ཆགས་ཀྱི་ཡོད་འདུག། ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད། ཡང་རྒྱ་ནག་གི་ཕྱི་སྲིད་ལྷན་ཁང་གི་ཕྱི་སྲིད་བློན་ཆེན་ཝང་ཡིས་ཨ་མི་རི་ཀའི་ནང་རྒྱལ་དོན་འཚམས་གཟིགས་གནང་རྗེས་རྒྱལ་ཁབ་གཉིས་བར་གོ་མཚོན་གསོག་འཇོག་དང་འཕེལ་རྒྱས་མི་འགྲོ་བའི་སྐོར་གྲོས་མོལ་གནང་རྒྱུ་ཡིན་པ་མ་ཟད་མཚོ་ཐོག་གི་གནད་དོན་དང། གནད་དོན་གཞན་ཁག་གི་ཐོག་གྲོས་མོལ་གནང་རྒྱུ་ཡིན་པའི་སྐོར་བརྗོད་ཡོད་པ་རེད་འདུག་གོང་བཤད་ཀྱི་རྒྱ་ནག་དང་ཨ་མི་རི་ཀའི་རྒྱལ་ཁབ་གཉིས་ཀྱི་གོ་མཚོན་གསོག་འཇོག་ཉུང་དུ་གཏོང་རྒྱུའི་གྲོས་མོལ་དེ་རྒྱ་ནག་གི་གོ་མཚོན་གསོག་འཇོག་བཀག་སྡོམ་ལས་ཁང་གི་འགན་འཛིན་སུན་ཧྲའེ་ཨོ་པོ་དང་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གི་དཔོན་རིགས་མཐོ་གྲས། Mallory Stewart ཡིས་དབུ་ཁྲིད་གནང་རྒྱུ་ཡིན་པའི་སྐོར་རྒྱ་ནག་གི་ཕྱི་སྲིད་ལྷན་ཁང་གིས་བརྗོད་ཡོད་པ་རེད་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་ཨ་མི་རི་ཀའི་རྒྱལ་སྲུང་སློབ་སྟོན་པ་སྐུ་ཞབས Jake Sullivan ཡིས་ཨ་མི་རི་ཀ་དང་རྒྱ་ནག་གི་རྒྱལ་ཁབ་གཉིས་བར་རྡུལ་ཕྲན་གོ་མཚོན་གསོག་འཇོག་དང་འབྲེལ་བའི་གྲོས་མོལ་གནང་རྒྱུའི་སྐོར་གསུངས་ནའང་ཨ་མི་རི་ཀའི་ཕོ་བྲང་དཀར་པོ་ནས་གྲོས་མོལ་དེ་དག་དེ་སྔོན་ར་ཤི་ཡ་དང་རྡུལ་ཕྲན་གོ་མཚོན་གསོག་འཇོག་ཉུང་དུ་གཏོང་རྒྱུའི་གྲོས་མོལ་དེ་དང་འདྲ་རྒྱུ་མིན་པའི་སྐོར་བརྗོད་ཡོད་པ་རེད་འདུག་དུས་དེ་ནས་ཨ་མི་རི་ཀའི་གཞུང་གི་དཔོན་རིགས་རྣམས་ཀྱིས་རྒྱ་ནག་གིས་རྡུལ་ཕྲན་གོ་མཚོན་ཉུང་དུ་གཏོང་རྒྱུའི་གནད་དོན་ཐད་དོ་སྣང་དེ་ཙམ་མ་གནང་བ་དེར་ཡིད་ཐང་ཆད་པའི་རྣམ་འགྱུར་སྟོན་ཡོད་པ་རེད་འདུག་ཁ་སྔོན་ཕྱི་ཟླ་བཅུ་པའི་ནང་ཨ་མི་རི་ཀའི་བདེ་སྲུང་ལྷན་ཁང་གིས་རྒྱ་ནག་ལ་ད་ལྟའི་ཆར་རྡུལ་ཕྲན་གོ་མཚོན་གྲངས་ལྔ་བརྒྱ་ལྷག་ཡོད་པའི་སྐོར་དང། ཕྱི་ལོ་ཉིས་སྟོང་སུམ་ཅུ་ཚུན་རྡུལ་ཕྲན་གོ་མཚོན་གྲངས་ཆིག་སྟོང་ལྷག་ཕལ་ཆེར་གསོག་འཇོག་བྱེད་སྲིད་པའི་སྐོར་བརྗོད་ཡོད་པ་རེད་འདུག་ཨ་མི་རི་ཀའི་སྲིད་འཛིན་ཇོ་བྷ་ཏན་མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་རྣམ་གཉིས་ཟླ་བ་འདིའི་ནང་ཨ་མི་རི་ཀའི་ནུབ་ངོས San Francisco གྲོང་ཁྱེར་ནང་མཇལ་འཕྲད་གནང་རྒྱུ་ཡང་ཨ་མི་རི་ཀའི་གཞུང་གི་དཔོན་རིགས་མཐོ་གྲས་ཤིག་གིས་མཇལ་མོལ་དེའི་ཞིབ་ཕྲའི་སྐོར་ད་ལྟའི་ཆར་གཏན་འཁེལ་གང་ཡང་བྱུང་གནང་མེད་པའི་སྐོར་གསུངས་འདུག། ཡང་ཨ་མེ་རི་ཁའི་སྲིད་འཛིན་ཇོ་བྷ་དན་མཆོག་གིས་ཨེ་ཤེ་ཡའི་ཐོག་སྲིད་ཇུས་གཏན་འབེབས་གནང་མཁན་གཙོ་བོ་སྐུ་ཞབས Kurt Campbell བགྲེས་ཡོལ་དུ་ཕེབས་པའི་ལྕམ Wendy Sherman ཡི་ཚབ་ཏུ་ཕྱི་སྲིད་ལྷན་ཁང་གི་དྲུང་ཆེ་གཞོན་པར་བསྐོ་གཞག་གནང་རྒྱུའི་མཚན་འདོན་གནང་ཡོད་པ་རེད་འདུག་སྐུ་ཞབས Campbell སྲིད་འཛིན Biden གྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོར་གཞུང་འཛིན་གནང་འགོ་བཙུགས་པ་ནས་བཟུང་རྒྱ་གར་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་འབྲེལ་མཐུད་པའི་འགན་འཁུར་གནང་བ་དང། དེའི་གོང་ཁོང། ཕྱི་ལོ་ཉིས་སྟོང་དགུ་ལོ་ནས་ཕྱི་ལོ་ཉིས་སྟོང་བཅུ་གསུམ་བར་ཨ་མི་རི་ཀའི། ཕྱི་སྲིད་ལྷན་ཁང་གི་ཤར་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་ལས་དོན་གྱི་དྲུང་ཆེ་ཕྱག་རོགས་ཀྱི་འགན་འཁུར་བཞེས་གནང་ཡོད་པ་རེད། ཁོང་ཨ་མི་རི་ཀའི་སྲིད་འཛིན་ཨོ་བྷ་མ་གཞུང་འཛིན་དང་ཕྱི་སྲིད་དྲུང་ཆེ་ལྕམ་ཧི་ལེ་རི་ཁི་ལིན་ཊོན་ཡི་དུས་སྐབས་ཨ་མི་རི་ཀའི་ཕྱི་སྲིད་ཀྱི་ཁ་ཕྱོགས་དེ་ཨེ་ཤི་ཡ་མངའ་ཁུལ་དུ་བསྒྱུར་བའི་སྲིད་བྱུས་དེ་ཐོག་མར་གཏན་འབེབས་གནང་མཁན་དེ་ཡིན་པ་དང། སྲིད་འཛིན་བཱ་ཏེན་གྱི་གཞུང་ནང AUKUS ཞེས་ཨ་མི་རི་ཀ་དང་དབྱིན་ཡུལ་དང་ཨོ་སི་ཀྲ་ལི་ཡ་བཅས་པའི་རྒྱལ་ཁབ་གསུམ་བར་སྲུང་སྐྱོབ་ཀྱི་གྲོས་མཐུན་དེ་འཇོག་གནང་རྒྱུར་འགན་འཁུར་བཞེས་གནང་བ་དང། Quad ཞེས་ཨ་མི་རི་ཀ་དང་ཉི་ཧོང་དང་རྒྱ་གར་དང་ཨོ་སི་ཀྲ་ལི་ཡ་བཅས་པའི་རྒྱལ་ཁབ་བཞིའི་མཐུན་ཚོགས་དེ་ལས་དོན་གྱི་ནུས་པ་ཆེ་རུ་གཏོང་རྒྱུའི་ཐོག་འགན་འཁུར་བཞེས་གནང་ཡོད་པ་རེད་འདུག་མཚན་འདོན་གནང་བའི་ཨ་མི་རི་ཀའི་ཕྱི་སྲིད་དྲུང་ཆེ་གཞོན་པར་བསྐོ་གཞག་གནང་རྒྱུའི་སྐུ་ཞབས Campbell ནི་ཨ་མི་རི་ཀའི་ངོས་ནས་རྒྱ་ནག་ལ་སྲིད་ཇུས་མཁྲེགས་པོ་འཛིན་དགོས་པའི་ལྟ་བ་དང་ལངས་ཕྱོགས་ཅིག་འཛིན་ཡོད་ནའང། ཉེ་བའི་དུས་སྐབས་ཁོང་གིས་རྒྱ་ནག་དང་འབྲེལ་བ་བཟང་པོ་གཉེར་རྒྱུ་ནི་རྒྱལ་ཁབ་གཉིས་ཀར་ཁེ་ཕན་ཡོད་ལུགས་བརྗོད་མཁན་ཞིག་ཡིན་པ་རེད་འདུག་ཁོང་ཨ་མེ་རི་ཀའི་ཕྱི་སྲིད་དྲུང་ཆེ་གཞོན་པའི་འགན་ཁུར་བཞེས་པར་ཨ་མེ་རི་ཀའི་གྲོས་ཚོགས་གོང་མ་ནས་གཏན་འཁེལ་གནང་དགོས་ཡོད་སྟབས་དེ་དུས་འགོར་ཡོང་བཟོ་ཡོད་པའི་སྐོར་གནས་ཚུལ་ནང་བཀོད་འདུག། ཉེ་ཆར། ཨ་རིའི་ཕྱི་སྲིད་དྲུང་ཆེ་དང་རྒྱ་ནག་གི་ཕྱི་སྲིད་བློན་ཆེན་ངོ་འཕྲད་སྐབས། བོད་ཀྱི་གནད་དོན་གླེང་སློང་བྱུང་ཡོད་པ། ཨ་རིའི་ཕྱི་སྲིད་ལས་ཁུངས་ཀྱིས་གསལ་བསྒྲགས་གནང་ཡོད་པ་རེད། རིང་མིན་ཨ་རིའི་སྲིད་འཛིན་དང་རྒྱ་ནག་གི་སྲིད་འཛིན་མཇལ་འཕྲད་སྐབས་བོད་དོན་སྐོར་གླེང་མིན་དང། ཨ་རིའི་ངོས་ནས་བོད་ཀྱི་གནད་དོན་ཐད་འགྱུར་མེད་ཀྱི་རྒྱབ་སྐྱོར་ཡོད་པ་མཚོན་པ། བོད་རྒྱའི་གནད་དོན་ཉམས་ཞིབ་པ་ཀུན་དགའ་བཀྲ་ཤིས་ལགས་ཀྱིས་ངོས་འཛིན་གནང་གི་འདུག་གནས་ཚུལ་རྒྱས་པ་གཤམ་ལ། མཁའ་འགྲོ་དབྱངས་འཛོམས་ལགས་ཀྱིས་ཀུན་དགའ་བཀྲ་ཤིས་ལགས་སུ་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། རྣམ་པ་ལྷན་རྒྱས་སྐུ་ཁམས་བཟང་ཐེངས་འདིའི་བཅར་འདྲི་ལེ་ཚན་ནང་བོད་དང་རྒྱ་ནག་གི་གནད་དོན་དབྱེ་ཞིབ་པ་དྲུང་ཟུར་ཀུན་དགའ་བཀྲ་ཤིས་ལགས་ཕེབས་ཡོད། སྐུ་ངོ་ལགས་སྐུ་ཁམས་བཟང། འོ་བཀྲ་ཤིས་བདེ་ལེགས་མཁའ་འགྲོ་ལགས། ཐོག་མར་འདི་ལ་ཡག་ད་སྐུ་ངོ་ལ་ཞུ། ཉེ་ཆར་ཨ་རིའི་ཕྱི་སྲིད་དྲུང་ཆེ་སྐུ་ཞབས Antony Blinken མཆོག་གིས་ཟླ་བ་དེའི་ཚེས་ཉི་ཤུ་རྩ་དྲུག་ནས་ཉི་ཤུ་རྩ་བདུན་བཅས་ཉིན་གཉིས་ཀྱི་རིང་ཨ་རིའི་རྒྱལ་ས Washington ཁུལ་དུ་རྒྱ་ནག་གི་ཕྱི་སྲིད་བློན་ཆེན Wang Yi དང་ཐུག་འཕྲད་བྱུང་ཡོད་རེད། ཨ་རིའི་ཕྱི་སྲིད་དྲུང་ཆེ་མཆོག་གིས་སྤྱི་བསྒྲགས་ཤིག་སྤེལ་བའི་ནང་ལ་རྒྱ་ནག་གཞུང་གིས་བོད་དང་ཤིང་ཅང། ཧོང་ཀོང་བཅས་ཀྱི་ནང་འགྲོ་བ་མིའི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་དང་གཏོང་མུས་ཀྱི་གནད་དོན་ཐོག་ལ་ཐུགས་ཚབ་ཆེན་པོ་ཡོད་པའི་སྐོར་ལ་འཁོད་འདུག་ཡང་ཨ་རིའི་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ Uzra Zeya མཆོག་གིས་ཀྱང་སྤྱི་ཚོགས་དྲ་རྒྱ X ཞེས་པའི་གླེང་སྟེགས་བརྒྱུད་ནས་རྒྱ་ནག་གཞུང་གིས་འཛིན་བཟུང་བཙོན་འཇུག་བྱས་པའི་བོད་ཀྱི་ཆབ་སྲིད་བཙོན་པ་སྒོ་ཤེས་རབ་རྒྱ་མཚོ་ལགས་གློད་གྲོལ་གཏོང་དགོས་པའི་སྐུལ་མ་ཡང་གནང་འདུག་བྱས་ཙང་ཐེངས་འདིའི་མཇལ་འཕྲད་སྐབས་ཨ་རིས་བོད་དོན་སྐོར་གླེང་བ་དེ་ཚད་གཞི་རིམ་པ་ག་འདྲ་ཞིག་ལ་སླེབས་ཡོད་རེད་དགོངས་ཀྱི་ཡོད་ནམ། རེད་ད་ད་རེས་ག་རེ་ཟེར་ན་དེ་ཝང་དབྱི་དང Blinken གཉིས་འདི་ད་ཨ་རི་དང་རྒྱ་ནག་གི་ད་ཕྱི་འབྲེལ་གྱི་དཔོན་རིགས་མཐོ་ཤོས་གཉིས་ཀྱི་མཇལ་འཕྲད་དེ་རེད་དེ་འདྲ་ཡིན་དུས་མཇལ་འཕྲད་དེའི་སྒང་ལ་ཡང་ཨ་ནི་བོད་དང་ཤིང་ཅང་བོད་དང་ཤར་ཏུར་ཀི་སི་ཐན་ལ་སོགས་པའི་གནས་ཚུལ་གླེང་སློང་བྱས་ཡོད་ཅེས་གསུངས་ཡོད་རེད་ད་དེ་ཡིན་དུས་སྤྱིར་བཏང་འགྲོ་སྟངས་ལ་ཡང་ཞིབ་ཕྲ་ག་རེ་ག་རེ་བཤད་མིན་ཡོངས་གྲགས་འདིར་བྱེད་ཀྱི་མ་རེད་དེ་ཡིན་ན་ཡང་མཇལ་འཕྲད་དེ་འདྲས་ཀྱི་གལ་ཆེན་པོ་ཞིག་སྒང་ལ་ཡང་ད་ནི་བོད་ཀྱི་གནད་དོན་གླེང་བ་འདི་ཧ་ཅང་གི་གནད་འགག་ཆེན་པོ་དང་ཨ་རི་གཞུང་གིས་ད་ལྟ་བའི་ཏིན་སྲིད་གཞུང་གིས་བའི་ཏིན་གྱིས་དབུ་ཁྲིད་པའི་ཨ་རིའི་གཞུང་ནས་བོད་དོན་ཐོག་ལ་ཡང་རྒྱབ་སྐྱོར་ཆེན་པོ་བྱེད་ཀྱི་ཡོད་པ་འདི་འདི་ནང་ལ་ཡང་གསལ་པོ་བྱུང་ཡོད་རེད་བསམ་གྱི་འདུག་གཅིག། ད་གཉིས་ནས་ད་ལྟ་འདི་ཕྱི་སྲིད། ཏུ་ལས་ཁུངས་ཀྱི་བོད་དོན་འབྲེལ་མཐུད་པ་ལྕམ་ཨུ་ཛི་ར་ཛེ་ཡ་མཆོག་གིས་ཡིན་ན་ཡང། སོ་སོའི་ད་ཨེག་སི་སྤྱི་ཚོགས་དྲ་རྒྱའི་གཟིགས་སྐོར་བར་ད་སོ་སོའི་གཟིགས་མེད་ལས་ཁོ་རང་གི Under Secretary རང་གི་མཚན་ཐོག་ལ་ཡོད་རེད་དེའི་ཐོག་ལ་ཡང་ཨ་ནི་བོད་ཀྱི་ཆབ་སྲིད་བཙོན་ཟུར། ཆབ་སྲིད་བཙོན་པ་ད་ནི་བཙོན་ཁང་ནང་ཡོད་བཞིན་པ་སྒོ་ཤེས་རབ་རྒྱ་མཚོ་ལགས་ད་ནི་གློད་གྲོལ་གཏོང་དགོས་ཡག་སྐོར་ལ་གླེང་ཡོད་རེད་བ་ད་འདི་གཉིས་གཉིས་ནས་ག་རེ་མཐོང་ཐུབ་ཀྱི་རེད་ཟེར་ན། འདི་ཨ་རིའི་གཞུང་གི་དཔོན་རིགས་གལ་ཆེན་པོ་གཉིས་རེད། གཅིག་འདི་ལྟར་བོད་ཀྱི་གནད་དོན་ཐོག་ལ་འགན་ཁུར་བྱེད་མཁན་གཙོ་བོ་དེ་ཨ་ནེ་སུ་རེད་ཟེར་ན་བོད་དོན་དམིགས་བསལ་འབྲེལ་མཐུད་པ་རེད་ཁོང་གིས་བོད་དོན་སྐོར་ཅིག་གླེང། དེའི་སྒང་ལ་ཡང་ཨ་རིའི་ཕྱི་སྲིད་དྲུང་ཆེས་བོད་དོན་སྐོར་ཞིག་གླེང་ཡོང་དུས་དེའི་ཐོག་ནས་ག་རེ་བསྟན་གྱི་ཡོད་རེད་ཟེར་ན་ཨ་རིའི་གཞུང་སྔ་རྗེས་རིམ་པ་དེ་གཞུང་འཛིན་ཚོགས་པ་སྤྱི་མཐུན་ཚོགས་པ་ཡིན་ནའི་རེད་དམངས་གཙོ་ཚོགས་པ་ཡིན་ནའི་རེད་བོད་ཀྱི་གནད་དོན་ཐོག་ལ་ཡང་རྒྱབ་སྐྱོར་བྱེད་ཡག་གི་རྣམ་འགྱུར་ལངས་ཕྱོགས་དེ་གསལ་པོ་ཡོད་པ་དེ་བསྟན་གྱི་ཡོད་རེད་གཅིག། གཉིས་ནས་ཕྱི་སྲིད་བློན་ཆེན་གྱིས་བོད་དོན་སྐོར་གླེང་བ་དང་ལྕམ་ཨུ་ཛི་ར་ཛེ་ཡ་གིས་གླེང་བ་ད་རེས་གཅིག་པོ་མ་རེད་ཐེངས་མ་མང་པོ་གླེང་ཡོད་རེད་དེའི་ཐོག་ནས་ད་ལྟའི་ཨ་རི་གཞུང་གིས་བོད་དོན་ལ་ཡང་དོ་སྣང་དང་རྒྱབ་སྐྱོར་གནང་ཡ་དེ་ཧ་ཅང་གི་ཤུགས་ཆེན་པོ་ཡོད་པ་དེ་མཚོན་གྱི་ཡོད་རེད་བསམ་གྱི་འདུག།
ཡིན་ནའི་ད་འབྱུང་འགྱུར་སྤྱི་ཟླ་བཅུ་གཅིག་གི་ཚེས་བཅུ་གཉིས་ནས་བཅོ་བརྒྱད་བར་ད་ཨ་རིའི་གྲོང་ཁྱེར San Francisco ནང་ལ APEC ཞེས་པའི་ད་ཨེ་ཤ་ཡ་དང་ཞི་བདེ་རྒྱ་མཚོའི་མཉམ་འབྲེལ་གྱི་ལྷན་ཚོགས་འཚོགས་འཆར་ཡོད་རེད། སྐབས་དེ་དུས་ཨ་རིའི་སྲིད་འཛིན་སྐུ་ཞབས་ཇོ་བྷའི་ཏེན་མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གཉིས་ཐུག་འཕྲད་གནང་རྒྱུར་ད་ཚོད་དཔག་གནང་གི་ཡོད་རེད། དེ་སོང་ཙང་འབྱུང་འགྱུར་གྱི་ཨ་རྒྱ་གཉིས་ཀྱི་ཐུག་འཕྲད་འདི་གནས་བབ་ག་འདྲ་ཞིག་གི་འོག་ལ་གནང་སྲིད་ཀྱི་རེད་དགོངས་ཀྱི་འདུག་ཡང་གནད་དོན་ག་རེ་ཡོང་སྲིད་ཀྱི་རེད་དགོངས་ཀྱི་ཡིན་ནམ།
ད་འདི་ག་རེ་ཟེར་ན་ཨ་རི་དང་རྒྱ་ནག་གཞུང་གི་བར་ལ་འབྲེལ་བ་འདི་ད་ཏོག་དབྱིབས་ནད་ཡམས་དུས་དེ་ནས་བྱས་བྱས་འབྲེལ་བ་ཞེ་པོ་ཅིག་གི་སྡུག་ཅག་ཆགས་ཧ་ལམ་འདས་པའི་ལོ་ཉི་ཤུ་སུམ་ཅུའི་ནང་འབྲེལ་བ་སྡུག་ཤོས་རིགས་ཤིག་སྒང་ལ་ཡང་སླེབས་བསྡད་ཡོད་རེད། ཨ་འདིའི་ནང་ནས་རྒྱ་ནག་ལ་ཆ་བཞག་པ་ཡིན་ན་ད་དཔེར་ན་ཁྱེད་རང་གིས་མཁྱེན་གྱི་རེད། དཔེར་ན་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུའུ་རེད་ཨ་ནི་ཕྱི་སྲིད་བློན་ཆེན་ཆིན་ཀང་གཉིས་ཆར་གྱི་ཨ་ནི་གོ་གནས་དེ། མེད་པ་བཟོས་པ་འདི་རྒྱ་ནག་གཞུང་གིས་དངོས་སུ་ཁྱབ་བསྒྲགས་བྱས་ཡོད་ལ་ད་རྒྱུ་མཚན་ག་རེ་ཡིན་མིན་ལ་མ་ལྟོས་པས། ད་ག་ནང་བདག་གིས་ཞི་ཅིན་ཕིན་གྱིས་བའི་ཏིན་ད་སྲིད་གཞུང་དང་བའི་ཏིན་སྲིད་འཛིན་བའི་ཏིན་དང་མཇལ་འཕྲད་གནང་ཡག་ལ་ད་སྔ་རྗེས་འབད་བརྩོན་མང་པོ་བྱས་ཡོད་རེད། བྱས་ཡོད་པ་དེ་ད་ལྟ་བར་དུ་ཁྱོན་བྱུང་ཡོད་མ་རེད་ད་ད་རེས་ཝང་ཡི་ཝ་ཤིང་ཏོན་ཏི་སི་ལ་ཡང་ཡོང་ཡག་གི་དོན་དག་གཙོ་བོ་དེ་ཆབ་སྲིད་ཉམས་ཞིབ་བྱེད་མཁན་མང་ཆེ་གིས་ད་ལོ་སྤྱི་ཟླ་བཅུ་གཅིག་ནང་ལ་ཡང་ད་ད་ལོ་ཟེར་ནས་ཟླ་བ་འདིའི་ནང་ལོགས་ལ་ཨ་རིའི་ནུབ་ཕྱོགས་ཀྱི་གྲོང་ཁྱེར་སཱན་ཧྥི་རན་སི་སི་ཀོ་ལ་ཡང་ཨ་ནི་ཨེ་ཤེ་ཡ་དང་ཞི་བདེ་རྒྱ་མཚོའི་མངའ་ཁུལ་གྱི་དཔལ་འབྱོར་མཉམ་ལས་ཚོགས་འདུ་ཞེས་པའི་ད་དེ་གལ་ཆེན་པོ་ཞིག་བརྩི་གི་ཡོད་རེད། དེའི་སྒང་ལ་ཡང་ཁོ་གཉིས་གཉིས་མཇལ་འཕྲད་ཐུབ་ཡག་གི་དོན་དག་དེ་གཙོ་བོ་བྱས་རྗེས་ད་རེས་ཝང་ཡི་དེ་སླེབས་པ་རེད་ཟེར་གྱི་ཡོད་རེད། ད་དེ་འདྲས་ཀྱི་གནས་ཚུལ་བལྟས་ཡོང་དུས་གསར་འགྱུར་བརྒྱུད་ལམ་ཁག་ནང་ལ་མི་ཚོས་ཚོད་དཔག་བྱེད་ཡག་དང་གནས་ཚུལ་ཧ་ལམ་ཅིག་གཏན་འཁེལ་བ་འདྲ་པོ་རེད་དེ་ལ་ཡང་ག་རེ་ཡོད་རེད་ཟེར་ན་ཨ་ནི་ཚོགས་འདུ་དེའི་སྐབས་ལ་ཡང

འདིའི་སྐབས་ལ་ད་ཁེ་ས་རང་རེད་ཕལ་ཆེར་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང ICT གིས་ཡིན་ན་ཡང་ཨ་ནི་གསལ་བསྒྲགས་བཀྲམ་སྟེ་ཨ་ནི་འདིའི་སྐབས་ལ་ཡང་སྲིད་འཛིན་བའི་ཌེན་གྱིས་བོད་ཀྱི་གནད་དོན་གླེང་དགོས་ཀྱི་རེད་ཅེས་བྱས་འདི་འདྲའི་ཡིན་ནའི་གསལ་བསྒྲགས་གནང་ཞག་དེ་ཡིན་དུས་ང་རས་ཚོད་དཔག་བྱས་པ་ཡིན་ནའི་ལས་སྐབས་དེ་དུས་ད་ཕྱི་ལོགས་གསལ་པོ་བཟོས་མ་བཟོས་ཅིག་མ་གཏོགས་ད་རེས་ཕྱི་སྲིད་བློན་ཆེན་དང་ལྕམ་ཨུ་ཛ་ར་ཛེ་ཡ་གཉིས་ཀྱི་བོད་དོན་གླེང་སློང་གནང་སྟངས་དེ་རིགས་བལྟས་པ་ཡིན་ན། ཨ་ནི། སྲིད་འཛིན་བའི་ཌེན་གྱིས་ཡིན་ན་ཡང། ཨ་ནི་ག་རེད་ཟེར་ན་སྐབས་དེ་དུས། ཞི་ཅིན་ཕིང་དང་མཇལ་འཕྲད་སྐབས་ལ་ཡང་བོད་དོན་དེ། ཏན་ཏན་གླེང་གི་རེད་བསམ་གི། ད་ཡིན་ན་ང་ཚོས་མཁྱེན་དགོས་ཡ་ཅིག་ལ་ག་རེ་ཡོད་རེད་ཟེར་ན། ཨ་མི་རི་ཀ་ཙམ་མ་ཡིན་པའི་རྒྱལ་ཁབ་ག་འདྲས་ཅིག་གི་གཞུང་ཡིན་པ་ཡིན་ནའི་ལས། སོ་སོའི་ཁེ་ཕན་དེ་ཕར་ཙམ་བཞག་བྱས་བོད་ཀྱི་གནད་དོན་དེ་དང་པོ་བཞག་གི་མ་རེད་དེ་ང་རང་ཚོས་ངེས་པར་དུ་མཁྱེན་དགོས་ཀྱི་རེད་ད་འདི་ཟེར་དུས། ང་ཚོ་སེམས་ཤུགས་བཅག་ཡ་གི་སྐད་ཆ་མ་རེད་ག་རེ་རེད་ཟེར་ན། འདིར་ལུང་པ་ཚང་མའི་འགྲོ་སྟངས་དེ་ག་རང་སོ་སོའི་ཁེ་ཕན་དེ་ཨང་དང་པོ་བྱས་པ་རེད་ད་ཡིན་ནའི་ཨ་མི་རི་ཀ་གཞུང་གསུམ་དང་གཞན་ཡིན་པ་ཡིན་ན་གཞུང་མང་པོ་གཅིག་གིས་ཨ་ནི་རྒྱ་ནག་དང་འབྲེལ་བ་ཡོད་པའི་སྒང་ལ་ཡང་ཨ་ནི་བོད་དོན་སྐོར་གླེང་སློང་དེ་བྱས་པ་ཡིན་ན་ངས་བལྟས་པ་ཡིན་ན་ཨ་ནི་འདིས་རྒྱ་ནག་དང་ཨ་རིའི་འབྲེལ་བ་ལ་ཡང་ཕན་ཐོགས་ཡོད་པ་ཨ་ནི་བོད་ཀྱི་གནས་ཚུལ་ལ་ཡང་ཕན་ཐོགས་ཡོད་པ་དེ་འདྲས་ཅིག་ལ་ཡང་ངོས་འཛིན་ཞུ་གི་ཡོད། ལགས་སོ། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་གི་ཆེས་མཐོའི་དཔོན་རིགས་ཐོག་འཕྲད་ལྟར་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཆིན་ཀང་དང་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུའུ་ལ་སོགས་པའི་ཨ་ནི། གོ་གནས་རིམ་པས་མེད་པར་བཟོས་པ་མ་ཟད་ད་རྒྱ་ནག་ནང་དཔལ་འབྱོར་ལ་སོགས་པའི་ད་དཀའ་ངལ་མང་དག་ཞིག་འཕྲད་བཞིན་པ་རེད། འབྱུང་འགྱུར་སྤྱི་ཟླ་བཅུ་གཅིག་པའི་ནང་འཚོགས་འཆར་ཡོད་པའི་ལྷན་ཚོགས་སྐབས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་གྲོས་གཞི་ག་རེ་བཏོན་སྲིད་པ་རེད་དགོངས་ཀྱི་ཡོད་ནམ།
ད་འདི་གཙོ་བོ་དེ། ཕྱོགས་གཉིས་ཕྱོགས་ཀྱི་རྒྱལ་སྤྱིའི་གནད་དོན་ལ་ཡང་ཏན་ཏན་གྱི་གླེང་སློང་ཞིག་རེད་བསམ་གྱི་འདུག་ད་འདིའི་ནང་ནས་དཔེར་ན་ཆ་བཞག་པ་ཡིན་ན། གཅིག་འདི། ད་ད་ལྟ་ཨ་མི་རི་ཀ་གི་རེ་བ་གཙོ་བོ་དེ་ག་རེ་བྱེད་ཀྱི་ཡོད་རེད་ཟེར་ན། ཨ་ནི་རྒྱ་ནག་གི་རྒྱལ་སྲུང་གི་ཚན་པ་དང་ཨ་ནི་ཨ་རིའི་རྒྱལ་སྲུང་ཚན་པའི་བར་དུ་ལ་ལ་ཡང་ཐད་ཀར་འབྲེལ་བ་དགོས་ཀྱི་འདུག་ཟེར་ལབ་གི་ཡོད་རེད་ད་ལྟ་བར་དུ་རྒྱ་ནག་གིས་ཡ་བྱེད་ཀྱི་ཡོད་མ་རེད། རྒྱུ་མཚན་དེ་ག་རེ་བཤད་ཀྱི་ཡོད་རེད་ཟེར་ན། ཨ་ནི་ལི་ཧྲང་ཧྥུའུ་ལ་ཡང་སྔོན་མ་ནི་གོ་མཚོན་ཉོ་ཚོང་གི་ཐོག་ནས་སྐྱོན་ལྷག་ཡོད་རེད་ཟེར་བྱས་ཨ་རི་གཞུང་གིས་ཨ་ནི་ཉེས་པ་བཏང་ཡོད་རེད་པ་འདི་ཕར་ཕྱིར་འཐེན་རྒྱག་དགོས་རེད་ཟེར་ལབ་ཀྱི་ཡོད་རེད་ད། ད་ལྟའི་ཆར་ཡང་ག་རེ་རེད་ཟེར་ན་ལི་ཧྲང་ཧྥུའུ་གི་རྒྱལ་སྲུང་གི་གནས་བབ་དེ་ལས་ཡོང་དུས་ད་རེས་ཞི་ཅིན་ཕིང་ཡིན་ནའི་སྐད་ཆ་བཤད་དུས་སྔོན་མ་གི་ད་ལྟའི་ཆ་རྐྱེན་བཏོན་ཏེ་རང་བཞིན་གྱིས་མེད་པ་ཆགས་འགྲོ་གི་ཡོད་རེད་བྱས་ཙང་འདི་འདྲས་ཡིན་དུས་དཔེར་ན་ཡུག་ཁི་རེན་དང། ཡུ་ཀེ་རེན་གྱི་དམག་འཁྲུག་སྐོར་ཨ་ནི་ད་ག་ནང་དག་གི་ད་དང་དེ་ཉེ་ཆར་བྱུང་བཞིན་ཨི་སི་རལ་དང་ད་དང་དེ་ཧ་མ་སི་གི་གནས་ཚུལ་ཨ་ནི་ད་ག་ནང་དག་གི་ད་ལྷོ་རྒྱ་མཚོའི་གནས་ཚུལ་འདི་འདྲས་མང་པོ་ཅིག་སྐོར་ལ་ཡང་ཏན་ཏན་གྱི་གླེང་སློང་བྱེད་ཀྱི་རེད་བསམ་གྱི་འདུག་ད་ཡིན་ནའི་ག་རེ་ག་རེ་བྱེད་མ་བྱེད་དེ་གལ་ཏེ་ང་ཚོས་གཅིག་ནས་ཚོད་དཔག་ཐིག་གི་མ་རེད། གཉིས་ནས་ནང་དོན་ག་རེ་བཤད་མ་བཤད་དེ་ཡོངས་གྲགས་གལ་ཆེ་གི་མ་རེད་ད་ཡིན་ནའི་སླད་འདི་ག་འདྲས་བྱུང་ཡོང་མ་ཡོང་ཟེར་ཡ་དེ་ཞི་ཅིན་ཕིང་དང་བའི་དེན་གཉིས་དངོས་སུ་ཐུག་འཕྲད་བྱས་ནི་ཨ་ནི་ཕྱོགས་སོ་སོའི་ངོས་ནས་ཡིན་ནའི་རེད་ཡང་མིན་མཉམ་རུབ་ཐོག་ནས་གསལ་བསྒྲགས་ཅིག་ཏན་ཏན་བྱེད་ཀྱི་རེད་མཉམ་རུབ་མ་བྱས་ན་ཕྱོགས་སོ་སོས་བྱེད་ཀྱི་རེད་དེའི་ནང་ལོག་ནས་ཨ་ནི་ང་ཚོ་ལྟས་ཕར་སུ་ལྟ་ཡས་ཡོག་རེད་བསམ་གྱི་འདུག་ད་ད་ལྟའི་ཆ་ལ་ཡང་ག་རེད་ཟེར་ན་མཇལ་གྱི་ཡོག་རེད་བསམ་གྱི་འདུག་གཉིས་ཕྱོགས་ཀྱི་ཡང་དེ་རྒྱ་ཡག་ཐག་ཆོད་པ་དེ་འདྲ་གང་མ་རེད་ད། བཟོ་ལྟ་ལ་བལྟས་པ་ཡིན་ན་ཕལ་ཆེར་མཇལ་འཕྲད་བྱེད་ཀྱི་རེད་བསམ་བསམ་ཞིག་ཡོད་རེད། ད་ཡིན་ནའི་མཇལ་འཕྲད་བྱས་པ་ཙམ་གྱིས་ཡག་པོ་ཡོང་ཟེར་ཏེ་ངེས་པ་ཟེར་མཁན་ཡོད་མ་རེད་རྒྱུ་མཚན་ག་རེད་ཟེར་ན་དེའི་སྔོན་ལ་ཡང Blinken རྒྱ་ནག་ལ་འགྲོ་དུས་ཡིན་ནའི་རེད། ད་ག་ནང་དག་གི Qin Gang དང Blinken ཐུག་འཕྲད་སྐབས་ལ་ཆུ་ཚོད་བརྒྱད་ཙམ་སྐད་ཆ་བཤད་ཡོད་ཟེར་གོ་རེད་དེ་ཚོ་སྐད་ཆ་བཤད་པ་དེ་ཚོ་གང་དགའ་སྤྲོད་པ་ཡོད་ནའི་མང་པོ་གོ་གི་ཡོད་རེད་བ་དེ་ཚོ་ཕྱི་ལོགས་ཞིབ་ཆ་གང་ཐོན་ཡོད་མ་རེད་ཡག་པོ་བྱུང་ཡོད་མ་རེད་སྐབས་དེ་དུས་བྱས་ཙང་དེ་འདྲས་ཡིན་དུས་ད་ད་རེས་བའི་དེན་དང་ཞི་ཅིན་ཕིན་ལ་ཡིན་ན་གནས་ཚུལ་དེ་ཡག་པོ་ཡོང་ཡག་རེད་ཡ་ཕྱོགས་གཉིས་ཕྱོགས་ཀྱི་རེ་བ་རྒྱག་གི་ཡོད་རེད་རེ་བ་རྒྱབ་ཞེས་གསུང་གི་ད་ང་ཚོ་གནས་ཚུལ་ཐོན་རིམ་བཞིན་དུ་ཨ་ནི་ག་ལི་ག་ལི་གསལ་པོ་ཆགས་ཀྱི་རེད་བསམ་གྱི་འདུག།
ལགས་སོ་སྐུ་ངོ་ལགས་དེ་རིང་ལེ་ཚན་འདིའི་ནང་ལ་ཕེབས་པར་བཀའ་དྲིན་ཆེ་ཞུ་ཡིན།
ལོ་སོ།
འབྱུང་འགྱུར་ཕྱི་ཟླ་བཅུ་གཅིག་པའི་ནང་ཨ་རིའི་གྲོང་ཁྱེར San Francisco ནང APEC ཞེས་པའི་ཨེ་ཤི་ཡ་དང་ཞི་བདེ་རྒྱ་མཚོའི་མཉམ་འབྲེལ་གྱི་ལྷན་ཚོགས་འཚོགས་འཆར་ཡོད་པའི་སྐབས། ཨ་རིའི་སྲིད་འཛིན་ཇོ་བྷའི་ཏིན་མཆོག་དང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིན་གཉིས་མཇལ་འཕྲད་གནང་རྒྱུའི་གྲོས་མཐུན་བྱུང་ཡོད་པ་ཨ་རིའི་ཕོ་བྲང་དཀར་པོའི་མཐོ་གྲས་དཔོན་རིགས་ཤིག་གིས་བརྒྱུད་ལམ་ཁག་ལ་འགྲེལ་བརྗོད་གནང་ཡོད་པ་དང། མཇལ་འཕྲད་བྱུང་བའི་རྗེས་ཕྱོགས་གཉིས་ཀྱི་འབྲེལ་ལམ་སྐྱོ་གྲས་སུ་གྱུར་ཡོད་པ་དེ་ཁ་ཕྱོགས་གང་འདྲ་ཞིག་ཏུ་འགྱུར་མིན་འཛམ་གླིང་གི་དཔོན་རིགས་དང་སྲིད་དོན་མི་སྣ་ཚོས་དོ་སྣང་ཆེན་པོ་བྱེད་གཞིར་གྱུར་ཡོད་པ་རེད། གོང་དུ་བཀའ་མོལ་ཞུ་ཡུལ་དེ་བོད་དང་རྒྱ་ནག་གི་གནད་དོན་དབྱེ་ཞིབ་པ་དྲུང་ཟུར་ཀུན་དགའ་བཀྲ་ཤིས་ལགས་རེད། རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་ཆེ། ལེ་ཚན་རྗེས་མའི་ནང་ང་རང་ཚོ་བསྐྱར་དུ་མཇལ་ཡོང་ང་མཁའ་འགྲོ་དབྱངས་འཛོམས་ཡིན། ཐེངས་འདིའི་བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་ནང། ཨོསྟྲེ་ལི་ཡའི་ནང་རྟེན་གཞི་བྱས་པའི་ཨོ་གླིང་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་ཁང་གསར་བསྟན་འཛིན་བློ་བཟང་ལགས་དང་ལྷན་དུ། ཨོ་གླིང་ནང་བོད་དོན་གནས་སྟངས་དང། ལས་འགུལ་བཅས་པའི་བརྗོད་གཞིའི་ཐོག་བློ་བཟང་དགེ་ལེགས་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང། དེ་རིང་ང་ཚོའི་བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་དེའི་ནང་ལ་ཡང་ཨོ་སི་ཀྲུ་ལི་ཡའི་ནང་རྟེན་གཞི་བྱས་པའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་ཁང་གསར་བསྟན་འཛིན་བློ་བཟང་ལགས་དང་ལྷན་དུ་གླེང་མོལ་ཞུ་ཡ་ཡིན། གླེང་མོལ་ཞུ་ཡ་གི་བརྗོད་གཞི་གཙོ་བོ་དེ Australia ནང་དུ་ད་བོད་དོན་ལས་འགུལ་སྤེལ་ཕྱོགས་རེད Australia གྲོས་ཚོགས་འཐུས་མི་ཚོ་ལ་ཡང་བོད་དོན་ཞུ་སྐུལ་ལས་འགུལ་སྤེལ་ཕྱོགས་སོགས་དང་འབྲེལ་བའི་ཐོག་ནས་གླེང་མོལ་ཞུ་ཡ་ཡིན། ཁང་གསར་བསྟན་འཛིན་བློ་བཟང་ལགས་ལྟ་བུ་ཆ་མཚོན་པ་ཡིན་ན་རྒྱ་གར་ནང་ལ་ཡ་ད་བོད་ཁྱིམ་སློབ་གྲྭ་འགྲིམས་དེ་ནས་མཐོ་སློབ་ཐོན་དེ་ནས Australia ལ་ཡ་ག་ཚོད་གནས་སྤོས་བྱས་པའི་བོད་མི་ཆགས་བསྡད་ཤག་བློ་བཟང་ལགས་ང་ཚོའི་ལེ་ཚན་འདིའི་ནང་ཕེབས་པར་སྙིང་ཐག་པ་ནས་ཐུགས་རྗེ་ཆེ།
ལགས་སོ་ཐུགས་རྗེ་གནང། བློ་བཟང་ལགས་ཁྱེད་རང་གི་ངོ་སྤྲོད་ནང་ལ་གོང་ལ་ང་ཞུ་བ་ནང་བཞིན་ཨནི་ཁྱེད་རང་རྒྱ་གར་ལ་ཡང་མཐོ་སློབ་ཕྱིན་པ་ཡོད་སྲིད་ད་མཐོ་སློབ་ག་པར་བསྐྱོན་ཡོད་མེད་དང་ཨནི་ཨོ་སི་ཏྲུ་ལི་ཡ་ལ་ཡང་ཕར་ག་དུས་གནས་སྤོས་བྱས་པ་ཡོད་མེད་ཨནི་ད་ལྟའི་ཆར་ལ་ཡང་ཨོ་སི་ཏྲུ་ལི་ཡ་ལ་ད་ལྟ་རྟེན་གཞི་བྱས་པའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་ཕུད་པའི་གཞན་པ་ཕྱག་ལས་ག་རེ་གནང་ཡིན་ན་ཞོར་ལ་བལྟ་བ་ལ། ལགས་སོ།
ད་གིན་གོང་དུ་ནི་ཞུ་ནང་བཞིན་གྱི་ངའི་མིང་ཁང་གསར་བསྟན་འཛིན་བློ་བཟང་ཅེས་ང་དེ་འདྲ་དེ་འདྲ་བཅུ་བོ་འདུག་ཨ་ནི་ལ་དྭགས་བོད་ཁྱིམ་ནས་གཞི་རིམ་བྱས་ཨ་ནི་དགུ་བཅུ་གོ་བརྒྱད་ལོར་ལ་དྭགས་བོད་ཁྱིམ་ཐོན་པ་ཡིན། དེ་ནས་བཅུ་གཅིག་བཅུ་གཉིས་དེ་རྡ་སྟེང་བོད་ཁྱིམ་བྱས་དེ་ནས Madras Christian College ནས་ཨ་ནི

གཞི་རྒྱ་ཆེན་མོའི་ལས་འགུལ་སྤེལ་བའི་སྐབས་དེ་ཡིན་འདུག་ཨ་ནི་དེ་ཨོ་སི་ཀྲུ་ལི་ཡའི་ནང་ལོགས་ལ་ལས་འགུལ་མང་པོ་ཞིག་སྤེལ་ཡོད་རེད་དེའི་ནང་ཚང་མ་མཉམ་ཞུགས་བྱེད་གོ་སྐབས་བྱུང་སོང། ཨ་ནི་ཀན་པ་ར་ལ་ནི་ད་ལྟ་སྐད་འབོད་མང་པོ་ཞིག་བྱས་ཡོད་རེད་དེ་ཚོའི་ནང་མཉམ་ཞུགས་བྱས་དང་ས་གནས་ལ་མཉམ་ཞུགས་བྱས་དང་ཨ་འདུག་བྱས་རྐྱེན་ཨ་ནི་ཉིས་སྟོང་བཅུ་གཉིས་ནས་བཟུང་ཨ་ནི་ས་གནས་ད་ལྟ་ང་ཚོ་བི་ཀྲོ་རི་ཡ་བོད་རིགས་སྤྱི་མཐུན་ཚོགས་པ་ཡང་ན་མལ་བོན་བོད་རིགས་སྤྱི་མཐུན་ཚོགས་པ་གི་ཨ་ནི་ཚོགས་གཞོན་གྱི་འགན་འཁྱེར་ཡིན་ཉིས་སྟོང་བཅུ་གཉིས་དེ་ནས་བཅུ་བཞི་བར་དུ་ལོ་གཉིས་ཚོགས་གཞོན་འགན་འཁྱེར་དེ་ནས་ཡང་རྒྱུན་ལས་སྤྱིར་གྱི་རྒྱུན་ལས་བྱས། དེ་ནས་ཉིས་སྟོང་བཅུ་བདུན་ནས་ཉིས་སྟོང་བཅུ་དགུ་བར་དུ Victoria བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་གཙོའི་འགན་འཁྱེར་བྱས་ནས་ལོ་གཉིས་དུ་ལས་ཀ་བྱས་ཡོད་རེད་འདི་ནང་ལ་ད་ཅིག་ལས་འགུལ་མང་པོ་ཞིག་དེ་ལ་སྤེལ་གོ་སྐབས་བྱུང་སོང། དེ་ནས་ཉིས་སྟོང་ཉི་ཤུ་ནས་བཟུང་ད་ལྟ་ད་ལྟ་ལོ་གསུམ་དྲུག་དུ་དེ་ནས་ད་ལྟ Australia བོད་དོན་ལྷན་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་བྱས་བཞིན་འདུག།

ཚོགས་གཙོ་བསོད་ནམས་ཆོས་སྒྲོན་རེད་ད་ག་ནང་བཞིན་གྱི་ཡུན་རིང་བོད་དོན་རྒྱབ་སྐྱོར་བ། སྐུ་ཞབས་ཨ་ནི་ཇོ་ན་ཐན་རེད་ད་ག་ནང་བཞིན་ཨ་ནི་བོད་དོན་ཨོ་གླིང་བོད་དོན་ལས་འགུལ་ཁང་གི་ཨ་ནི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་དེ་ཁྱེད་རང་ད་ལྟ་ཁང་གསར་བསྟན་འཛིན་བློ་བཟང་རེད་ཁྱེད་རང་ཚོ་ཚང་མ་མཉམ་ཞུགས་ཀྱི་ཐོག་ནས་ད་ལྟ་བི་ཀྲོ་རི་ཡ་མངའ་སྡེ་ཡི་གྲོས་ཚོགས་འཐུས་མི་བཅུ་བཞི་ལྷག་ལ་ཡང་མཇལ་འཕྲད་བྱས་ནས་བོད་དོན་ཞུ་སྐུལ་གྱི་ལས་འགུལ་སྤེལ་བྱས་སྤྱི་ཡོངས་ནས་ད་ལྟ་བོད་དོན་ཞུ་གཏུག་ལས་འགུལ་དེ་ག་འདྲ་ཞིག་བྱུང་ཡོད་ན་གྲོས་ཚོགས་འཐུས་མི་ཚོས་ཀྱིས་བོད་དོན་ཐོག་ལ་ཡང་གཟིགས་ཚུལ་ག་འདྲ་ཡོད་ན།
ལའོ་ད་འདི་སྤྱིར་བཏང་གི་ང་ཚོ་ཨོསྟྲེ་ལི་ཡ་དེ་རྒྱ་ནག་གི་དཔལ་འབྱོར་དང་ཚོང་འབྲེལ་ཆེ་ཤོས་ཅིག་ཡིན་འདུག་ཨ་ནི་ང་ཚོ་གྲོས་ཚོགས་འཐུས་མི་ཚོ་ནི་ཅིག་ཨ་རི་གི་གྲོས་ཚོགས་འཐུས་མི་དང་ཏོག་ཙམ་མི་འདྲ་བ་ཏོག་ཙམ་ཨ་ནི་ཏོག་ཙམ་ཁག་པོ་ཡོད་རེད་དེ་ཡིན་ན་ཡང་ཨ་ནི་ང་ཚོ་ད་ཅིག་བོད་དོན་ལྷན་ཁང་གི་ད་ལྟ་བར་དུ་ཨ་ནི་ད་ཕལ་ཆེར་ལོ་བཅུ་གཅིག་ཟུར་བ་ཨ་ནི་ཞུ་གཏུག་ནང་བརྒྱབ་བྱས་ནས་ཨ་ནི་ང་ཚོ་ཕ་གིའི་གྲོས་ཚོགས་ནང་ལོགས་ལ་བོད་དོན་རྒྱབ་སྐྱོར་བྱེད་མཁན་གྱི་གྲོས་ཚོགས་འཐུས་མི་རང་བསྟན་གྱི་ཚོགས་པ་བཅས་ཡོད་རེད། དེ་འདྲ་ཡིན་དུས་ལོ་ལྟར་རེ་བཞིན་ང་ཚོས་ཞུ་གཏུག་བརྒྱབ་དུས་ཁོ་ཡར་རྒྱས་འགྲོ་གི་ཡོད་པ་དང་གྲོས་ཚོགས་འཐུས་མི་ཚོས་ཀྱི་བོད་ཀྱི་ལྟ་སྟངས་དེ་འགྱུར་བ་འགྲོ་གི་ཡོད་པ་དང་རྒྱབ་སྐྱོར་ཡང་གང་འཚམ་རག་གི་ཡོད་པ་དེ་འདྲས་ཅིག་གཉིས་ནས་ང་རང་ཚོ་བོད་པ་ངོས་ནས་ཞུ་གཏུག་རྒྱག་དགོས་ཡས་འདི་དཔེ་གལ་ཆེན་པོ་ཅིག་རེད་ཤག་ཨ་ནི་ཅིག་གྲོས་ཚོགས་འཐུས་མི་ལ་ཕར་བཅར་བྱས་ནས་ང་རང་ཚོས་ཀྱིས་ཞུ་གཏུག་རྒྱག་ཡས་འདི་དཔེ་གལ་ཆེན་པོ་རེད་ཤག་གལ་སྲིད་ང་ཚོས་ཀྱིས་ཁོང་ཚོ་ལ་ཅིག་ཁོང་ཚོ་གི་སྒོ་བརྡུངས་བྱས་ཨ་ནི་ང་ཚོ་དཀའ་ངལ་དེ་འདི་དེ་དཀའ་ངལ་དེ་འདི་དེ་འདི་ཡོད་རེད་ཟེར་ནས་མ་ཞུ་བ་ཡིན་ན་ཁོང་ཚོས་ཀྱིས་གཅིག་ནས་ང་ཚོ་ཧ་གོ་གི་མ་རེད་གཉིས་ནས་ཁོང་ཚོས་བོད་ནང་ལོགས་ག་འདྲའི་གནས་ཚུལ་ག་འདྲའི་བྱུང་གི་ཡོད་མེད་ཤེས་ཀྱི་མི་འདུག་ཨ་ནི་ཁོང་ཚོས་ཀྱིས་ང་ཚོ

བྱེད་ཚད་ཀྱི་ས་ཁུལ་རི་ཁྲོད། Footscray། ལ་ཡོད་རེད་དེ་ལ་ད་ང་ཚོ་མལ་བོན་ལྟ་བུ་ཆ་བཞག་ན་ད་བོད་པ་མང་ཤོས་དེར་ཆགས་བསྡད་ཡོད་རེད་བྱས་ཙང་འདི་གི་གྲོས་ཚོགས་འཐུས་མི་འདི་ང་ཚོ་ཁ་སང་སྤྱི་ཟླ་བཞི་བ་ནང་ལོགས་ཅིག་ཐུག་པར་བཅར་རེད་ད་ང་བྱས་ཨ་ནི་ང་ཚོའི་རྒྱུན་ལས་གཞན་པ་ཅིག་བྱས་ཨ་ནི་དེ་ནས་ཆབ་སྲིད་བཙོན་ཟུར་ཅིག་ཁྲིད་བྱས་ང་ཚོ་གཙུགས་སུ་བཅར་བྱས་ཨ་ནི་མོ་རང་ལ་ད་ལྟ་བོད་ཀྱི་རྒྱལ་རབས་ལོ་རྒྱུས་དང་ད་ལྟ་བོད་ཀྱི་གནས་སྟངས་དང་ཨ་ནི་ད་ལྟ་ཆབ་སྲིད་བཙོན་ཟུར་ཁོ་རང་གི་ལོ་རྒྱུས་ཏོག་ཙམ་བཤད་ཡོང་དུས་དངོས་གནས་སེམས་ཚོར་ཆེན་པོ་ཅིག་ཐེབས་ཀྱི་འདུག་དེ་སྔ་ད་མོ་རང་བོད་པའི་སྐོར་ལ་ཞེ་དྲག་ཤེས་ཀྱི་མི་མི་འདུག་ཨ་རྒྱུས་ལོན་མཁན་མི་འདུག་ཡིན་ནའི་ད་ཁོང་ཚོས་ཀྱིས་ཤེས་ཡོང་དུས་དངོས་གནས་ཁོ་རང་སེམས་ཚོར་ཆེན་པོ་ཅིག་ཐེབས་བྱས་མོ་རང་གིས་དེའི་སྐབས་ལ་ང་ལ་དམ་བཅའ་བྱས་རེད་ཨ་ནི་མ་འོངས་པར་གྲོས་ཚོགས་ནང་ལོགས་ལ་ཁྱེད་རང་སྐད་སྐད་ཆ་བཤད་ཡ་གོ་སྐབས་ཅིག་དེ་འདྲ་ཅིག་བསྐྲུན་རྒྱུ་ཡིན་ཟེར་ནས་དེ་འདྲ་མོ་རང་གིས་ཁས་ལེན་བྱས་རེད་ཨ་ནི་དེའི་གཞི་བཟུང་གིས་ད་ངས་མུ་མཐུད་ཡང་བྱས་ལ་ང་ཚོ་རིགས་གྲོས་ཚོགས་འཐུས་མི་གིས་ཁས་ལེན་བྱས་བ་དེ་ང་ཚོ་མུ་མཐུད་ནས་མཇུག་སྐྱོང་བྱས་དེ་དཔེ་གལ་ཆེན་པོ་རེད་ཤག་གལ་སྲིད་དེ་མ་བྱས་བ་ཡིན་ན་ཁོང་ཚོ་བྲེལ་ཚ་པོ་ཡིན་ཙང་བརྗེད་འགྲོ་གི་རེད་པ་དེ་ད་ངས་མུ་མཐུད་ནས་མོ་རང་ལ

བོད་མིའི་སྒྲིག་འཛུགས་སྐོར་དང་ཨ་ནི་ཨོ་སི་ཀྲི་ལི་ཡའི་ནང་ལོགས་བོད་པ་གང་འདྲ་ཡིན་མིན་ཨ་ནི་ཇོ་ནོ་ཐན་གྱིས་ཡོད་དོ་ན་ཨོ་སི་ཀྲི་ལི་ཡའི་བོད་དོན་ལྷན་ཁང་དང་ཨ་ནི་ཨོ་སི་ཀྲི་ལི་ཡའི་ཚོས་ཀྱིས་ཨ་ནི་བོད་པ་བོད་དོན་ལ་རྒྱབ་སྐྱོར་གང་འདྲ་བྱེད་དགོས་ཡོད་མེད་དང་ཨ་ནི་འདུག་སེ་ང་ཚོ་རེ་འདུན་གཅིག་གཉིས་ཅིག་ཞུས་པ་རེད། ད་ལྟ་ངས་བཀའ་མོལ་ཞུ་ཡུལ་དེ་ཨོ་སི་ཀྲི་ལི་ཡ་ནང་རྟེན་གཞི་བྱས་པའི་བོད་དོན་ལས་འགུལ་ཁང་གི་ཨ་ནི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་ཁང་གསར་བསྟན་འཛིན་བློ་བཟང་ལགས་རེད། ད་ཁོང་ལ་གཏན་འཇགས་སློབ་གྲྭ་དང་ད་ལྟ་མི་སེར་སྤེལ་ཡུལ་གྱི་ཡུལ་ཞིག་བོད་བོད་དེ་མི་སེར་སྤེལ་ཡུལ་གྱི་ཁ་ས་ཁུལ་ཞིག་ལ་ཡང་རྒྱ་ནག་གཞུང་གིས་བསྒྱུར་བཞིན་ཡོད་པ་དེ་ཟེར་དུས་ཙམ་པ་ཡ། ད་ཉེ་ལམ་ཁ་སང་ཨ་སྤྱི་ཟླ་བརྒྱད་པའི་ཚེས་ཉི་ཤུ་རྩ་གཉིས་ཉིན་མོ་དེ་ལ་ཡང། ཨ་རིའི་གཞུང་གིས། དེ་འབྲེལ་གྱི་ད་བོད་ནང་ལ་ཡང་རྒྱ་བསྒྱུར་གྱི་ལས་གཞི་སྤེལ་མཁན་རྒྱ་ནག་གི་འགོ་ཁྲིད་ཚོ་ལ་ཡང་ཨ་རི་ནང་ལ་ཡང་ཡོང་མཁན་ལ་ཡང་ད་ལྟ་འགྲོ་འོང་གི་ཐོངས་མཆན་བི་ཛ་བཀག་འགོག་བྱེད་ཀྱི་ཟེར་ནས་ཀྱི་ཁོང་ཚོས་ཡོངས་ཁྱབ་གསལ་བསྒྲགས་ཅིག་སྤེལ་ཡོད་རེད་དེ་དང་འབྲེལ་ནས་ད། དེ་འབྲེལ་གྱི་ད། བློ་བཟང་ལགས་ཀྱིས་ད་བོད་ལ་ཡང།

ད་དབུས་གཅིག་པུ་མ་ཡིན་པ་སོ་སོ་ས་གནས་ལ་གྲོས་ཚོགས་འཐུས་མི་མང་པོ་ཅིག་ཡོད་རེད་དེ་གའི་ལ་ཨ་ནི་མུ་མཐུད་བྱས་ཞུ་གཏུག་ཅིག་གནང་ཐུབ་པ་ཡིན་ན་ང་རང་ཚོ་བོད་པའི་གི་ཅིག་རྩ་དོན་དང་ཨ་ནི་བོད་པའི་གི་བོད་ནང་གི་ཨ་ནི་ཅིག་ང་རང་ཚོ་སྤུན་ཟླ་དེ་གའི་ཨ་ནི་རྒྱ་ནག་གཞུང་ལ་ཨ་ནི་གཞུང་འོག་ལ་ད་ལྟ་མྱོང་དང་མྱོང་བཞིན་པའི་དེ་གའི་གི་ཨ་ནི་མགྲིན་ཚབ་པ་ཅིག་དངོས་གནས་ཆགས་ཐུབ་རེད་བསམ་དེ་འདྲས་ཅིག་དྲན་གྱི་ཡོད། ལགས་སོ། ད་ཨོ་སི་ཏྲེ་ལི་ཡ་ནང་ལ་ཡ་རྒྱ་ནག་གཞུང་གི་དཔལ་འབྱོར་གི

འཛམ་གླིང་གི་ཁ་ན་ཏོག་དབྱིབས་ནད་དུག་ཁྱབ་གདལ་བྱུང་བའི་རྗེས་ལ་ཡང། འཛམ་གླིང་སྤྱི་ཡོངས་ཀྱིས་རྒྱ་ནག་གི་བཟང་སྤྱོད་ཀྱི་རྣམ་པ་ཕྱོགས་ལ་དེ་དམའ་འབེབས་དང་ཉམས་རྒུད་ཕྱོགས་སུ་འགྲོ་ཡོད་པ་དེ་འདྲ་ཞིག་ཁྱབ་ཀྱི་ཡོད་པ་ཉམས་ཞིབ་པ་མང་པོ་ཅིག་གིས་གསལ་སྟོན་བྱེད་ཀྱི་འདུག་དེ་འདྲ་སོང་ཙང་ཨོ་སི་ཀྲུ་ལི་ཡའི་ནང་ལ་ཡང་རྒྱ་ནག་ལ་ཡང་ལྟ་སྟངས་དང། རྒྱ་ནག་ལ་ཡང་ད་མཐོང་བྱེད་སྟངས་ཕྱོགས་ལ་དཔལ་འབྱོར་དང་དེ་འདྲའི་སྒང་ལ་བསྟུན་མཁས་བྱེད་སྟངས་དེ། ད་ཇེ་མང་རེའང་ཡང་དེ་གི་གནས་སྟངས་དེ་མ་ཞན་དུ་འགྲོ་ཡོད་ན་ག་འགྲིག་ན། རང་ངོས་ནས་ཀྱི་མཐོང་ཚུལ་ལྟ་བ་ཡིན་པ་ན་ཆབ་སྲིད་ཀྱི་རྒྱ་ནག་ཕྱོགས་ལ་ལྟོས་དང་ལྟ་སྟངས་བྱེད་པ་འདི་དེ་ཞིག་དཔེ་ཞིབ་ཕྲ་བའི་རེད་སྙམ་པ་དང་ལྟ་བ་ཡིན་པ་ན་རྒྱ་ནག་གིས་ད་ཅིག་ཁོ་རང་ཚོ་དངོས་གཞི་བདེ་བོ་ངང་ནས་ད་ཅིག་ཁོ་རང་ཚོ་གྱི་ས་ཁུལ་དེའི་རྒྱ་སྐྱེད་གཏང་ཡའི་ཆེད་དུ་དང་གནོན་ཤུགས་སྤྲད་ཡའི་དང་ཨ་ནི་ཅིག་དབང་ཆ་བེད་སྤྱོད་བཏང་བྱས་ནས་ཨ་ནི་ཅིག་ཤུགས་རྐྱེན་སྤྲད་ཡའི་དང་དེ་ཚོ་དངོས་སུ་དེའོ་ཅིག་ཆགས་ཡིན་ཙང་ད་ཨོ་སི་ཀྲུ་ལི་ཡའི་མི་དམངས་མང་ཆེ་ཅིག་དང་ཨ་ནི་ཅིག་གཞུང་འབྲེལ་དང་དེ་གའི་ཚང་མ་ཅིག་གང་ལ་གང་འཚམ་ཅིག་ཨ་ནི་དེ་གའི་ཧ་གོ་གོ་ཧ་ད་སེ་ཨོ་ཧ་གོ་གི་ཡོད་རེད་ད་མི་དམངས་ནང་ལོགས་ལས་ང་ཚོ་ཕར་ཚུར་མི་རེ་རེ་རེ་ཅིག་སྐད་ཆ་བཤད་ན་རེད་གང་སྐད་ཆ་བཤད་བ་ཡིན་ན་རེད་ད་དེ་རྒྱ་ནག་དེ་ཅིག་གཞུང་ཡག་པོ་ཅིག་མེད་པ་དང་ཨ་ནི་བོད་ནང་ལོགས་དཀའ་ངལ་ཡོད་པ་དང་ད། ཤིན་ཅང་ནང་ལོགས་ཀྱི་ཡུ་གུར་ནང་ལོགས་དཀའ་ངལ་དེ་འདྲས་ཤིག་འཕྲད་ཀྱི་ཡོད་བ་དང་དེ་གས་ཚང་མ་ཤེས་ཀྱི་ཡོད་རེད་དེ། ཡིན་ནའི་ལས་དཔལ་འབྱོར་དེ་ཡང་གལ་ཆེན་པོ་ཞིག་ཞུགས་ཀྱི་ཆགས་ཡོང་དུས་ཨ་ནི་ཨོ་སི་ཀྲུ་ལི་ཡ་གི་དཔལ་འབྱོར་དང་རྒྱ་ནག་དཔལ་འབྱོར་གཉིས་ད་ཨོ་སི་ཀྲུ་ལི་ཡ་གི་དཔལ་འབྱོར་ཤུགས་ཆེ་ཤོས་དེ་རྒྱ་ནག་མཉམ་དུ་ཆགས་བསྡད་དུས་ཨ་ནི་གློ་བུར་ཐོལ་རྒྱག་ལ་ཨ་ནི་གཅིག་འགྱུར་བ་བཏང་ཐུབ་ཡ་དང་ཨ་ནི་གཅིག་དེ་འདྲས་ཤིག་མེད་ཡོང་དུས་ད་གཅིག་རྒྱ་ནག་ལ་མ་བསྟུན་རང་བསྟུན་ཆགས་ཏེ་དེ་འདྲས་ཀྱི་གནས་སྟངས་ཆགས་བསྡད་རེད་ཡིན་ནའི་ད་རིམ་པས་ཁོང་ཚོས་ཀྱི་ཨོ་སི་ཀྲུ་ལི་ཡའི་ངོས་ནས་ཨ་ནི་གཅིག་ཁྲོམ་ར་དེ་ཚོ་ག་ལེ་ག་ལེ་གཅིག་བྱེད་དགོས་ཀྱི།

ཆེ་རུ་འགྲོ་བ་དེ་འདྲའི་ཅིག་ངས་མཐོང་གི་འདུག་ཨ་ནི་ཁྱེད་རང་གིས་ནི་ཅིག་ཚགས་པར་ནང་ལོགས་ལ་དེ་ཅིག་བྲིས་ཤག་ཨ་ནི་རྒྱ་ནག་གི་སྤྱི་བཏང་གི་ཆབ་སྲིད་ཐོག་ནས་ད་དཔེ་དྲག་པོ་བྱེད་ཀྱི་ཡོད་རེད་དེ་ནས་ཚོང་ཐོག་ནས་ཨོ་སྟྲོ་ལི་ཡ་དང་རྒྱ་ནག་གཉིས་ད་དུང་ཨོ་སྟྲོ་ལི་ཡ་གཞུང་གཡོ་གཞུང་འདི་རྒྱ་ནག་མཉམ་དུ་ངའོ་ཞུ་བྱེད་འདུག་ལ་དེ་འདྲའི་ཅིག་ཨ་ནི་ཅིག

བོད་མི་མི་རབས་གསར་པ་མང་པོ་ཅིག་སྐྱེ་འཚར་ཡོང་གི་ཡོད་རེད། ད་དེ་ཚོ་གི་ཐོག་ནས་ཡང། ཕྱོགས་གཅིག་ནས་ཡང། སྐད་ཡིག་བོད་པའི་རིག་གཞུང་སྲུང་སྐྱོབ་བྱེད་ཕྱོགས་ཐད་ལ་ཡང་དཀའ་ངལ་མང་པོ་ཞིག་འཕྲད་ཀྱི་ཡོད་སྲིད་པ་རེད་གང་ཡིན་ཟེར་ན། རྒྱལ་ཁབ་གཞན་པ་ཞིག་ལ་སླེབས་ཡོད་རེད་ཁོར་ཡུག་ཚང་མ་ལ་མི་རིགས་གཞན་པ་ཆགས་བསྡད་ཡོད་རེད། དེ་འདྲའི་དུས་ཙམ་པ་ཡང། ད་དཔེར་ན་ཡང་གཟའ་མཇུག་སློབ་གྲྭ་ཚོགས་ཡ་ལ་སོགས་པ་དེ་འདྲའི་མང་པོ་ཅིག་ཡོད་རེད། དེ་འདྲའི་དུས་ཙམ་པ་ཡང། ད་བོད་པའི་མི་རབས་གསར་པ་ཚོ་ལ་བོད་ཀྱི་རིག་གཞུང་ངོ་སྤྲོད་རེད་བོད་དོན་འཐབ་རྩོད་ཐོག་ལ་ཡང། སེམས་ཤུགས་སྤར་ཡ་ཅིག།

ཕ་མ་ཡིས་འགན་ཁྱེར་བྱས་ཕྲུ་གུ་མཉམ་དུ་དུས་ཚོད་བཏང་བྱས་ཕྲུ་གུ་ལ་ཡིན་གཅིག་མིན་གཅིག་དུས་ཚོད་བཏང་བྱས་འདི་གས་ཞོགས་ཀས་ཡར་ལངས་པ་དང་ཞལ་འདོན་སྐྱོར་བཅུག་ཡ་རེད་ཁ་ལག་མ་ཟ་གོང་ནས་མཆོད་པ་ཕུལ་ཡ་རེད་དེ་ནས་ནང་ལ་ག་དུས་ཕར་ཚུར་བོད་སྐད་རྒྱབ་པ་ན་བོད་སྐད་རང་རྒྱབ་བྱས་གཅིག་མི་རིགས་སྐད་ཡིག་གཉིས་པ་དེ་མ་རྒྱབ་བྱས་འདུག་ཟེར་བ་ཡིན་ན་ཏན་ཏན་འཚར་ལོངས་ཡག་ཞེས་བརྗོད་འདུག་བ་ད་སྤུ་གུ་གི་གཤིས་ཀ་ཡིན་ན་ཡག་འགྲོ་གི་ཡོད་བ་དེ་འདྲས་ཅིག་ང་རང་ངོས་ནས་ད་ལྟ་ང་རང་ད་ཕ་མ་ཅིག་ཡིན་པའི་ཆ་ནས་དེ་འདྲས་ཅིག་ཡོང་གི་འདུག་ཨ་ནི་འདི་སྒང་ལ་ཨ་ནི་ང་ཚོ་གཟའ་མཇུག་སློབ་གྲྭ་ཡོད་རེད་ཨ་ནི་དགེ་རྒན་གྱིས་བོད་ཡིག་ལ་སློབ་ཁྲིད་གནང་དགོས་རེད་ཨ་ནི་དེ་འདྲས་བྱེད་དུས་ཨ་ནི་རང་བཞིན་གྱིས་ད་ཕྱི་རྒྱལ་ལ་འཚར་ལོངས་བྱུང་གི་ཡོད་པ་དེ་ཡིན་ནའི་སྤུ་གུ་དེ་རང་བཞིན་གྱིས་བོད་པའི་གྱི་སྤུ་གུ་ཆགས་འགྲོ་ཡ་ཨ་ནི་ཁོ་རང་གི་ད། ལུང་པ་འདི་ཡི་སྐད་ཡིག་མ་ཤེས་པ། སེམས་ཁྲལ་རྩ་བ་ཉིད་ནས་ཡོད་མ་རེད་ཁོ་རང་ཕྱི་ལོགས་སྤྱི་ཚོགས་ནང་འགྲོ་དུས་ཨ་ཅིག་སློབ་གྲྭ་འགྲོ་གི་ཡོད་ན་རེད་དཔེ་མཛོད་ཁང་འགྲོ་གི་ཡོད་པ་ན་རེད། ཨ་ནི་ཅིག་སྤྱི་ཚོགས་ནང་འགྲོ་གི་ཡོད་པ་ན་རེད་ཁོས་ཨིན་ཨིན་ཇིའི་སྐད་དེ་མ་རྒྱག་རང་རྒྱག་བྱས་བསྡད་དུས་ཁོ་ཨིན་ཇི་མ་ཤེས་པ་ད་དེ་རྩ་བ་ཉིད་ནས་སེམས་ཁྲལ་བྱེད་དགོས་ཡ་ཡོད་མ་རེད་བྱས་ཙང་འདི་ནས་ཕ་མ་ཁ་ཤས་ད་སོ་སོའི་གི་ལྟོ་གོས་ཆེད་དུ་ཨ་ནི་ཅིག་ལས་ཀ་དཔེ་བྲེལ་བ་ཞེ་ཅིག་བྱེད་བྱས་ནས་སྤུ་གུ་ལ་དུས་ཚོད་ཞེ་དྲག་བཏང་གི་མི་འདུག་བ་དེ་མ་བཏང་དུས་ཨ་ནི་སྤུ་གུ་དེ་རང་བཞིན་གྱིས

ལའང་ད་ང་ཚོའི་ལས་དོན་གལ་ཆེ་ཤོས་གཅིག་དེ་ད་ང་ཚོའི་ལས་གཉེར་གོང་དུ་ཞུས་པ་བཞིན་ཞུ་གཏུག་ལས་འགུལ་རང་བཙན་ཏང་ཨུད་ཀྱི་གྲོས་ཚོགས་འཐུས་མི་ཐུག་ཡ་རེད་ཞུ་གཏུག་བྱེད་ཡ་རེད་དེ་གས་གལ་ཆེ་ཤོས་གཅིག་དེ་ཨོ་སི་ཀྲོ་ལི་ཨོ་གླིང་བོད་དོན་ལྷན་ཁང་གི་ལས་འགན་གལ་ཆེ་ཤོས་གཅིག་ཞུ་གཏུག་བྱས་གྲོས་ཚོགས་འཐུས་མི་དང་མཉམ་དུ་མུ་མཐུད་ནས་གནས་བྱེད་གྲས་གནང་ཡ་ད་ནི་ང་ཚོ་ད་ཅིག་གཉིས་པ་དེ་ང་ཚོ་ས་གནས་ཁག་གི་བོད་རིགས་ཚོགས་པ་ཡོད་པ་དེ་གས་ཚང་མ་རུག་རུག་བཟོས་བྱས་དེ་གས་མཉམ་དུ་ཡང་ལས་འགུལ་སྤེལ་ཡ་ཡིད་ཆེས་བྱ་དེ་རེད་ང་ཚོ་ས་གནས་ག་བ་ཡོད་པ་ཡིན་ནའི་དེ་གས་ཀྱི་བོད་རིགས་ཚོགས་པའི་རྒྱུན་ལས་དེ་གས་དང་མི་མང་སྤྱིར་གྱི་མི་མང་མཉམ་དུ་ལས་འགུལ་ག་དུས་ཡིན་ན། སྤེལ་གྱི་ཡོད་རེད། ཨ་ནི། གསུམ་པ་དེ་ཨ་ནི་ང་ཚོ་ཨོ་སི་ཀྲོ་ལི་ཡ་ལ་ད་ཅིག་ང་ཚོ་དོན་གཅོད་ལས་ཁུངས་ཡོད་རེད་བ། ཨོ་སི་ཀྲོ་ལི་ཡའི་དོན་གཅོད་ལས་ཁུངས་ཀྱི་ཨ་ནི་མཉམ་དུ་ཡང་ལས་ཀ་བྱེད་ཡ་དེ་གལ་ཆེན་པོ་ཆགས་པ་ད་དོན་གཅོད་ལས་ཁུངས་ཀྱིས་དེ་ཕྱག་ལས་མང་པོ་དེ་གནང་དགོས་རེད། ཨ་ནི་དམིགས་བསལ་གྱི་དོན་གཅོད་དོན་གཅོད་དེ་ཡང་ཅིག་གྲོས་ཚོགས་ནང་ལོགས་ཅིག་འགྲོ་དགོས་ཡ་ད་གྲོས་ཚོགས་ཀྱི་ཆེད་དུ་ཨ་ནི་ཨོ་སི་ཀྲོ་ལི་ཡའི་བོད་དོན་ལྷན་ཁང་གི་ད་ཅིག་ལོ་མང་རིང་ཀ་ལ་ཨ་ནི་གྲོས་ཚོགས་འཐུས་མི་མང་པོ་ཅིག་མཉམ་དུ་ཨ་ནི་ཅིག

གྲོས་ཚོགས་འཐུས་མི་བཞི་གཅིག་ཕུ་ཡན་བཞུགས་སྒར་དུ་ཕེབས་པ། དེ་ཡིས་དོན་གཅོད་ལས་ཁང་དང་ཨོ་སི་ཀྲོ་ལི་བོད་དོན་ལྷན་ཁང་གཉིས་མཉམ་རུབ་ཐོག་ནས་དེ་འདྲ་ཞིག་གནང་བ་ཡོད་རེད། དེ་ནང་བཞིན་གྱི་ད་ཅིག་ས་གནས་ལ་ལས་འགུལ་དེ་འདྲ་མང་པོ་ཅིག་ད་ལྟ་ག་རེ་ཞིག་གནང་བ་ཡིན་པ་ཡིན་ནའི་བོད་དོན་ལྷན་ཁང་དང་དོན་གཅོད་ལས་ཁང་ས་གནས་བོད་རིགས་མཐུན་ཚོགས་ཆ་ཚང་གཅིག་མཉམ་རུབ་ཐོག་ནས་དེ་འདྲ་ཞིག་གནང་འགྲོ་དགོས་རེད་ཞུ་ཡི།
ད་ལྟ་ངས་བཀའ་མོལ་ཞུ་ཡུལ་དེ་ཨོ་སི་ཀྲི་ལའི་ནང་རྟེན་གཞི་བྱས་པའི་བོད་དོན་ལས་འགུལ་ཁང་གི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོ་ཁང་གསར་བསྟན་འཛིན་བློ་བཟང་ལགས་རེད། མཚམས་འདི་ནས་བློ་བཟང་ལགས་ངས་བཀའ་འདྲི་ཞུ་ཡ་ལ་ཡ། ད་ལྟའི་ཆ་ལ་ཡ། ཨོ་སི་ཀྲི་ལའི་སྤྱི་ཡོངས་ནང་ད། བསྡོམས་པའི་ནང་ང་ཚོ་བོད་པའི་མི་འབོར་དེ་ག་ཚོད་ཆགས་ཀྱི་ཡིན། ངེས་འདུག།
ཚོད་དཔག་དེ་འདྲ་བྱས་ན། རོབ་ཚོད་ཅིག་བྱས་པ་ཡིན་ན་ཕལ་ཆེར། སུམ་སྟོང། ཡས་མས་ཅིག་འདུག་བསམ་བསམ་འདྲ་ཞིག་བྱེད་ཀྱི་འདུག།

ལའོ། ད་འདི་ཡིས་སོ་སོས་སྐད་ཆ་ཤོད་དེ་སོ་སོས་བཟའ་ཟླ་མཉམ་དུ་སྐད་ཆ་བཤད་དེ་གལ་ཆེན་པོ་རེད་ལས་འགུལ་དེ་ང་རང་ཚོ་ཚང་མ་ལ་འགན་ཡོད་རེད་ཕྲུ་གུ་དེ་སོ་སོས་བཟའ་ཟླ་གི་ལྟ་བ་ཡིན་ན་ཕ་སོ་སོ་པ་ལགས་དེ་གཅིག་ལས་འགུལ་ནང་མཉམ་ཞུགས་བྱེད་དེ་ཡང་མཚམས་རེ་གཅིག་ཨ་མ་ལགས་ཡང་ཕྱི་ལོགས་འགྲོ་དགོས་དེ་འདྲ་ཡིན་ན་པ་ལགས་ཀྱི་འགན་ཁྱེར་བྱས་ཕྲུ་གུ་གཅིག་ཡིན་ན་རེད་གཉིས་ཡིན་ན་དེ་ལྟ་བྱེད་ཡང་ཨ་མ་ལགས་ཕྱི་ལོགས་ཕེབས་དེ་ཚང་ཕ།

བོད་མི་ཚོ་ད་ང་ཚོ་ག་དུས་ཡིན་ན་མིག་དཔེ་ལྟ་དགོས་མིག་དཔེ་ལྟ་འོས་ས་ཞིག་དང་ཨ་ནི་སེམས་ཤུགས་དེ་ཧ་ལས་པའི་སྐད་ཨ་ནི་དེ་ལྟ་བུ་ཡོད་འདུག་ཨ་ནི་ག་དུས་ཡིན་ན་ང་ཚོ་བཙན་བྱོལ་ནང་གི་བོད་པ་ཚོ་ཨ་ནི་གཞིས་ལུས་བོད་མི་ཚོ་ལ་གི་རེ་བ་དང་སྙིང་སྟོབས་དེ་སྐད་ལ་ཨ་ནི་ང་ཚོ་ག་དུས་ཡིན་ན་ཅིག་དེ་རེད་སེམས་ལ་ཉར་བྱས་ཨ་ནི་ཉིན་གཅིག་ཨ་ནི་ང་རང་ཚོ་ད་ཏན་ཏན་ཅིག་བྱས་འབྲས་ཡོང་གི་རེད་བསམ་དེ་འདྲའི་གི་རེ་བ་བྱེད་ཀྱི་ཡོད་འདི་ནང་བཞིན་གྱི་ཨ་ནི

ལགས་སོ་ཐུགས་རྗེ་གནང། ཅི་འདི་གནང་བ་ཐུགས་རྗེ་གནང། ཐེངས་འདིའི་ལས་རིམ་འདི་མཇུག་བསྡོམས་མ་ཞུས་གོང་གོང་དུ་ཞུས་པའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་སྙན་སྒྲོན་ཞུ་བ་ཡིན། བོད་ཀྱི་གློག་བརྙན་འཁྲབ་ཁྲིད་པ་གྲགས་ཅན་འདས་པོ་པད་མ་ཚེ་བརྟན་ལགས་ཀྱི་གློག་བརྙན། གངས་གཟིག་ལ། ཏོག་ཀྱོ་རྒྱལ་སྤྱིའི་གློག་བརྙན་དུས་སྟོན་གྱི་བྱ་དགའ་མཐོ་ཤོས་དེ་ཐོབ་གནང་ཡོད་འདུག། དེ་ཡང་ཕྱི་ཟླ་བཅུ་གཅིག་པའི་ཚེས་གཅིག་ཉིན། ཏོག་ཀྱོ་རྒྱལ་སྤྱིའི་གློག་བརྙན་དུས་སྟོན་ཐེངས་སུམ་ཅུ་སོ་དྲུག་པའི་བྱ་དགའ་གསལ་བསྒྲགས་གནང་པའི་ནང། བོད་ཀྱི་གློག་བརྙན་འཁྲབ་ཁྲིད་པ་གྲགས་ཅན་འདས་པོ། པད་མ་ཚེ་བརྟན་ལགས་ཀྱི་གློག་བརྙན། གངས་གཟིག་ལ། Tokyo Grand Prix Prize། ཞེས་གློག་བརྙན་དུས་སྟོན་དེའི་བྱ་དགའ་མཐོ་ཤོས་དེ་ཐོབ་གནང་འདུག་གངས་གཟིག་ཞེས་པའི་གློག་བརྙན་འདི་ནི། གངས་གཟིག་ཞིག་འབྲོག་པའི་ཁྱིམ་ཚང་དུ་འཛུལ་ནས་ལུག་དགུ་བསད་པའི་རྗེས། ཁྱིམ་མི་ཚོས་གངས་གཟིག་དེ། བསད་མ་བསད་པའི་རྩོད་གླེང་བྱས་པའི་ནང་དོན་བརྒྱུད། མི་དང་སྲོག་ཆགས་གཉིས་ཇི་ལྟར་མཉམ་དུ་འཚོ་སྡོད་བྱེད་པའི་སྐོར་གྱི་གཏམ་རྒྱུད་བཤད་ཡོད་པ་དང། གློག་བརྙན་དེ་བཞིན་ཨེ་ཤི་ཡའི་གློག་བརྙན་དུས་སྟོན་ཆེ་གྲས་གསུམ་གྱི་འོས་མིའི་ནང་བདམས་ཐོན་བྱུང་ཡོད་པ་རེད་འདུག་ཡང། སྐུའི་གཅུང་མོ་བཀའ་ཟུར་རྗེ་བཙུན་པདྨ་མཆོག་ལ་ཆེ་བསྟོད་དང་བཀའ་དྲིན་རྗེས་དྲན་གྱི་མཛད་སྒོ་དེར། བོད་མིའི་སྒྲིག་འཛུགས་ཀྱི་དབྱིན་ཡུལ་སྐུ་ཚབ་དོན་གཅོད་བསོད་ནམས Frasi ལགས། མཉམ་ཞུགས་གནང་ཡོད་པའི་སྐོར། བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག་དེ་ཡང། དབྱིན་ཡུལ་ནང་གི་བོད་ཕྲུག་ཁྱིམ་སྡེའི་སློབ་ཟུར་ཚོགས་པའི་ངོས་ནས་སྐུའི་གཅུང་མོ། བཀའ་ཟུར་རྗེ་བཙུན་པད་མ་མཆོག་ལ་ཆེ་བསྟོད་དང་བཀའ་དྲིན་རྗེས་དྲན་གྱི་མཛད་སྒོ་དེ། ཁ་ཉིན། ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་བརྒྱད་ཉིན་གནང་བ་དང། མཛད་སྒོའི་སྐབས་བོད་མིའི་སྒྲིག་འཛུགས་ཀྱི་དབྱིན་ཡུལ་སྐུ་ཚབ་དོན་གཅོད་བསོད་ནམས Frasi ལགས་ཀྱིས་དབྱིན་ཡུལ་བོད་རིགས་ཚོགས་པའི་ཆེ་བསྟོད་ཀྱི་གཟེངས་རྟགས་དེ་སྐུའི་གཅུང་མོ་བཀའ་ཟུར་རྗེ་བཙུན་པད་མ་མཆོག་ལ་འབུལ་བཞེས་གནང་བ་དང་སྦྲགས། སྐུའི་གཅུང་མོ་མཆོག་གིས་བཙན་བྱོལ་ནང་གི་བོད་ཕྲུག་སྟོང་ཕྲག་མང་པོར་སློབ་སྦྱོང་གི་གོ་སྐབས་བསྐྲུན་གནང་བའི་སྐོར་དང་བོད་མིའི་སྒྲིག་འཛུགས་ཀྱི་བོད་མི་མང་སྤྱི་འཐུས་ལྷན་ཁང་གིས་བོད་ཀྱི་ཨ་མ་ཞེས་པའི་གཟེངས་རྟགས་འབུལ་བཞེས་གནང་བ་སོགས་ཀྱི་སྐོར་ཆེ་བསྟོད་ཤུགས་ཆེན་གནང་ཡོད་པ་འདུག་ཡང་རྒྱ་ནག་གི་ཕྱི་སྲིད་ལྷན་ཁང་གིས་ཕྱི་སྲིད་བློན་ཆེན་ཝང་ཡིས་ཨ་མི་རི་ཀའི་ནང་རྒྱལ་དོན་འཚམས་གཟིགས་གནང་རྗེས་རྒྱལ་ཁབ་གཉིས་བར་གོ་མཚོན་གསོག་འཇོག་དང་འཕེལ་རྒྱས་མི་འགྲོ་བའི་སྐོར་གྲོས་མོལ་གནང་རྒྱུ་ཡིན་པ་མ་ཟད་མཚོ་ཐོག་གི་གནད་དོན་དང་གནད་དོན་གཞན་ཁག་གི་ཐོག་གྲོས་མོལ་གནང་རྒྱུ་ཡིན་པའི་སྐོར།